ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བརྒྱད་པའི་ཚེས་བཅུ་བདུན་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། སོག་པོས་ཡོན་རྒྱལ་ཁབ་མ་བཙུགས་གོང་བོད་ལ་ས་སྐྱས་དབང་བསྒྱུར་བྱས་པའི་སྐོར་དང། ལོ་རྒྱུས་ཐོག་གི་བོད་དང་ཧོར་ཕན་ཚུན་གྱི་མཆོད་ཡོན་འབྲེལ་བའི་སྐོར། དེ་བཞིན་བོད་དང་སོག་པོའི་འབྲེལ་བ་གསར་པ་དབུ་བཙུགས་གནང་པ་ནས་རྒྱལ་བ་སྐུ་འཕྲེང་གསུམ་པ་སོག་ཡུལ་དུ་ཆིབས་བསྒྱུར་དང་རྒྱལ་བ་སྐུ་འཕྲེང་བཞི་པ་སོག་ཡུལ་ནས་ངོས་འཛིན་ཞུས་པ་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www། RFA ཚེག ORG འདིའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་ཚོ་སྐུ་ཁམས་བཟང་འདི་ང་གཏམ་གླེང་ལེ་ཚན་འདི་ཡིན་ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན་ད་རིང་གི་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་ཡང། ལོ་རྒྱུས་ཐོག་གི་བོད་དང་ཆེན་པོ་ཧོར་གྱི་ཡུལ་གྲུ་ཞུ་ནའི་རེད་སོག་པོའི་ནི་འབྲེལ་བ་རིམ་བྱུང་ཁག་མུ་མཐུད་ངོ་སྤྲོད་ཞུ་ཡག་བྱེད་བྱས་ད་ལྟ་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་ཡག་འདི་ཡིན་པ་ཡིན་ན། ཆེན་པོ་ཧོར་གྱི་ཡོན་རྒྱལ་ཁབ་འདི་མ་ཚུགས་གོང་ལ་བོད་ལ་ས་སྐྱས་དབང་བསྒྱུར་བྱས་པའི་སྐོར་དང་དེ་བཞིན་ལོ་རྒྱུས་ཐོག་གི་བོད་དང་ཧོར་ཕན་ཚུན་མཆོད་ཡོན་གྱི་འབྲེལ་བའི་སྐོར་རེད་དེ་ནས་རྒྱལ་བ་སྐུ་འཕྲེང་གསུམ་པ་སོག་ཡུལ་དུ་ཆིབས་བསྒྱུར་གནང་པ་དང་དེ་ནས་ཡང་དམིགས་བསལ་བོད་སོག་གཉིས་ཀྱི་འབྲེལ་བ་གསར་པ་ཅིག་དབུ་འཛུགས་གནང་བ་རེད་ལ་རྒྱལ་བ་སྐུ་འཕྲེང་བཞི་པ་སོག་ཡུལ་དུ་ནི་འཁྲུངས་པ་འདིའི་ཐོག་ནས་བྱས་རྗེས་བོད་སོག་གཉིས་ཀྱི་འབྲེལ་བའི་སྐོར་ལ་ངོ་སྤྲོད་ཞུ་གི་ཡིན་ད་རིང་ཡང་ང་ཚོའི་ལེ་ཚན་ནང་ལོགས་ལ། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད་སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལོང། དེ་ནས་སྟོབས་ལགས་བཀའ་འདྲི་ཞུ་ཡ་དེ། ས་སྐྱའི་སྐབས་ལ་བོད་དང་ཧོར་གྱི་ད་མཆོད་ཡོན་གྱི་འབྲེལ་བ་དེ་གླེང་པའི་སྐབས་ལ་སྟོབས་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་གྱི་ད་གནས་ཚུལ་དངོས་ཡོད་ཀྱི་གནས་ཚུལ་དང་མ་མཚུངས་པའི་ནི་འགྲེལ་བ་མང་པོ་ཅིག་རྒྱག་གི་ཡོད་རེད་ད་དངོས་གནས་བྱས་པ་ཡིན་ན་སྐབས་དེ་དུས་ནི་འགྲོ་མགོན་ཆོས་རྒྱལ་འཕགས་པས་ཧོར་གྱི་ཡུལ་གྲུའི་ནང་ལོགས་ལ་གྱི་གསང་སྔགས་རྡོ་རྗེ་ཐེག་པའི་དབང་གནང་ཡ་ད་དེ་སྐབས་ཡིན་པ་ཡིན་ན་ཀུབ་ལི་ཧན་སེ་ཆེན་རྒྱལ་པོའི་ད་དབང་འོག་ལ་ཡོད་པས་ད་གཅིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལྔ་བཅུ་ང་གཉིས་ང་གསུམ་དེའི། དུས་ཚོད་དེ་བྱེད་ཀྱི་ཡོད་རེད་ན་རྒྱ་ནག་དབང་འོག་ཏུ་བསྡུས་ནས་ཡོན་གསར་དུ་བཙུགས་ཡ་དེ་ཡིན་པས་ན་ཆིག་སྟོང་ཉིས་བརྒྱ་དྲུག་ཅུ་སོ་ལབ་དུས་ཨ་ནི་ལོ་མང་པོའི་ཁྱད་པར་ཕྱིན་བསྡད་པ་ཅིག་གི་བྱེད་ཀྱི་ཡོད་རེད་བ་བྱས་ཙང་ཏག་ཏག་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་ད་སོག་པོ་ཞུས་ནས་རེད་ཨ་ནི་ཧོར་དེ། རྒྱ་ནག་དབང་བསྒྱུར་མ་བྱེད་གོང་ལ་བོད་ལ་ས་སྐྱའི་དབང་བསྒྱུར་དང་དེ་གས་ཅིག་བཙུགས་ཟིན་པ་ཅིག་གི་བྱེད་ཀྱི་ཡོད་བ་འདིའི་སྐོར་ལས་ཡང། ངོ་སྤྲོད་གནང་བ་ཅིག་ཡོད། ཁོ་རེ་རྒྱལ་མི་རྟག་པ་རེད་ཤི་ཡང་ཚོ་དེ་ཚིག་ཨོ་ར་བ་ས་སྐྱ་དང་ཀུབ་ལའི་ཁང་གཉིས་འབྲེལ་བ་བྱུང་བ་རེད་ཀུབ་ལའི་ཁང་གིས་ཡོན་གྱི་གོ་ས་བཟུང་ནས་འཕགས་པ་ལ་བོད་ལ་སྐུ་ཚབ་ནང་བཞིན་བྱས་ནས་བོད་ལ་ལྟ་རྟོག་བྱེད་མཁན་ལ་འཕགས་པ་རིན་པོ་ཆེ་བསྐོས་ནས་དེ་ནས་བཟུང་སྟེ་ཨ་ནི་བོད་དེ་རྒྱ་ཁོངས་ཡིན་དེས་དེ་བསྐོས་པ་རེད་ཟེར་བ་ཡོན་གོང་མས་བསྐོས་པ་རེད་ད་ང་ཚོས་ཟེར་ཡག་ལ་གཅིག་ལ་བློན་ཆེན་བཤད་སྒྲས་ཁུངས་སྐྱེལ་གནང་ཡོད་རེད་ཇིང་གིས་ཁང་གི་མི་རྒྱུད་ཁོ་རང་སོག་པོ་ཡིན་སོག་པོས། རྒྱ་ནག་ལེན་པ་རེད་སོག་པོས་རྒྱ་ནག་མ་ལེན་གོང་ལ་འཕགས་པ་རིན་པོ་ཆེ་དང་མཆོད་ཡོན་འབྲེལ་བ་རེད་མཆོད་ཡོན་འབྲེལ་ནས་འཕགས་པ་རིན་པོ་ཆེ་ལ་བོད་ཆོལ་ཁ་གསུམ་འཕགས་པ་རིན་པོ་ཆེ་དབང་ཡོན་ལ་ཕུལ་བ་རེད་དབང་ཡོན་ལ་ཕུལ་ཡག་དེ་ཡང་མི་ཁ་ཤས་ཟེར་གྱི་རེད་ག་རེ་རེད་ཨ་ནི་སོག་པོས་བོད་དབང་ཡོན་ལ་ཕུལ་དགོས་ཡག་གི་ཨ་ནི་སོག་པོ་ཨ་ནི་བོད་བདག་ཡས་དེ་ག་རེ་ཡོག་རེད་གཟིགས་ཡོག་རེད་མི་ཡང་ཁ་ཤས་ཀྱི་བསམ་བློའི་ནང་ད་གས་ཡོག་རེད་ཡོག་རེད་དེ་དུས་ཙ་ན་བོད་ལ་ཤུགས་མེད་པ་བྱས་ནས་སོག་པོའི་ཤུགས་ལ་བཞེས་ནས་སྡོད་པའི་སྐབས་ཤིག་རེད་རྟག་པ་རེ་བཞིན་བས་བོད་པའི་འདམ་ནོར་འདི་སྤྲད་བསྡད་པའི་སྐབས་དེ་ཨ་ནི་ད་ཁོང་གཉིས་མཆོད་ཡོན་འདི་འབྲེལ་ནས།

ཧོར་ཁ་ཟས་སྐྱོར་ལུགས་ཤིག་དང་དེ་འདྲ་ཞིག་ཁེ་ཁྲལ་མར་བ་དེའི་སྔོན་ལ་ཁོ་རང་རྒྱལ་ཁབ་ལོགས་པ་རེད་མི་རིགས་ལོགས་པ་རེད་ཟེར་མ་ཟེར་བའི་ཡོན་ལབ་མཁན་དེ་ལ་རྒྱ་ནག་དང་འབྲེལ་བ་ཁྱོན་ནས་ཁོ་རང་ཡོད་བ་མ་རེད་ག་རེ་ཟེར་ན་དེ་འདྲ་ང་ཚོའི་ཡོན་ལབ་མཁན་བཙུགས་ཡས་དེ་ཆིག་སྟོང་ཉིས་བརྒྱ་དྲུག་ཅུ་ཡས་ཀུབ་ལའི་ཁང་གི་སེ་ཆེན་ཁང་ནས་བཙུགས་རྗེས་མཐའ་མ་དེ་ཐོ་གན་ཐེ་མུར་ལག་ནས་ཤོར་བ་ཐོ་གན་ཐེ་མུར་གྱི་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བརྒྱད་དུ་བར་དུ་ཡིན་པ་རེད་དེ་འདྲས་ཅིག་བར་དུ་ཡོན་ལབ་མཁན་དེ་ཟིན་ཅིག་ད་དེའི་གི་རྒྱལ་རྒྱུད་དེའི་ནང་ལ་སོག་པོ་རྐྱང་རྐྱང་མ་གཏོགས་ཧོར་ལབ་དགོས་རེད་ཧོར་རྐྱང་རྐྱང་མ་གཏོགས་རྒྱལ་པོ་གཞན་པ་སུ་འགའ་ཅིག་ཡོད་བ་མ་རེད་བྱས་ཙང་མཐའ་མ་དེ་མིང་གི་འོག་ལ་རྒྱ་ནག་ཡར་ལངས་ལོ་ཡ་ང་ཚོ་བྱས་ན་འོས་ལངས་ལོ་བྱས་ཅིག་ཨ་ནི་ཧོར་དེ་ག་རེ་ཟེར་ན་རྒྱ་ནག་ལ་དབང་བསྒྱུར་བྱེད་མ་ཐུབ་བས་རང་འཇགས་ཕར་ཧོར་ཡུལ་ལ་བྲོས་དགོས་གནས་སྟངས་ཤིག་ཆགས་བསྡད་རོ། བྱས་ཙང་གཅིག་གནད་དོན་འདི་ནི་ཧོར་དང་རྒྱ་ནག་གཉིས་བར་ལ་འབྲེལ་བ་མེད་བ་དང་ཡོན་ལབ་མཁན་དེ་རྒྱ་ནག་གི་རྒྱལ་རབས་རིམ་པ་ཞིག་མ་ཡིན་པ་དེ་གསལ་པོ་ཞེ་པོ་ཆགས་བསྡད་ཡོད་རེད། གཉིས་པ་དུས་སྐབས་དེའི་སྐབས་སུ་ཇིང་གེ་ས་ཁང་དང་ཀུབ་ལེ་ཁང་དང་དེའི་གཡས་གཡོན་གྱི་བར་དེ་ལ་ཆེན་པོ་ཧོར་ལབ་མཁན་དེ་ག་ས་ག་ལ་ཅིག་དབང་བསྒྱུར་བྱས་བསྡད་ཡོད་རོ། རྒྱ་ནག་གཅིག་པོ་མ་རེད། ཝེར་ནམ། ཀུ་རུ་ཡ། ཐེ་ལན་མདོར་བསྡུས་ནས་བཤད་ན་ཤར་ཡུ་རོབ་ཀྱི་ས་ཆ་བར་དུ་དབང་བསྒྱུར་བྱས་བསྡད་ཡོད་རེད་བ། རེད་རེད་རེད། ཆེན་པོ་ཧོར་གྱི་ཡུལ་གྲུ་ཞུ་དུས་སྐབས་དེ་དུས་ཡིན་པས་ན་ཡང་བསྐྱར་ཆེན་པོ་ཞེ་པོ་ཅིག་ཆགས་འདུག་ག་དབང་བསྒྱུར་བྱས་ས་ཆ་དེ། ལའོ་རེད་དེ་ཚོ་ཡང་ག་རེ་ཆགས་འགྲོ་གི་རེད་ཟེར་ན་ཡོན་ལབ་མཁན་དེ་ཁོ་ཚོས་ཡང་རྒྱལ་ཐོག་ཞིག་ལ་གྲལ་མི་ཞིག་ལ་དངོས་དགོས་ཡས་ཚུལ་ཆགས་བསྡད་ཡོད་རེད་བ་རྒྱ་ནག་གི་དངོས་བ་ན་ད་རྒྱ་ནག་ལ་དམིགས་བསལ་གྱི་གང་ཡང་ཡོད་མ་རེད་རྒྱུ་མཚན་ཁ་གའི་ཁྱད་པར་མི་འདྲ་བ་དེ་ག་རེ་ཟེར་རྒྱལ་ས་དེ་མར་རྒྱ་ནག་ལ་སྤོས་ར་དེ་དམིགས་བསལ་བོད་སྐོར་གྱི་ལྟེ་གནས་དེ་རང་སྤོས་ཡོང་དུས་སྐབས་སུ་ཐད་ཀར་དབང་བསྒྱུར་བྱས་ཡོད་སྐོར་ཡང་གྱེན་ལོག་བྱས་ཡོད་ལ་དཀའ་ལས་ཁག་ཤོས་དེ་རྒྱ་ནག་ཆགས་བསྡད་ཡོད་ཟེར་བ་དཀའ་ལས་ཁག་ཤོས་ཟེར་ན་འདྲ་ཉེན་ཁ་ཚ་ཤོས་ལོ་རྒྱུས་རྒྱ་ནག་ཆགས་བསྡད་ཡོད་ཟེར་བ་ད་འགྲོ་ག་ལ་སྙིང་པོ་དེ་ལ་ང་ཚོས་དེ་འདྲ་སྙོན་འཛུགས་རང་ཡིན་པའི་གི་གནད་དོན་དེ་ག་རེ་རེད་ཟེར་ན་དེ་འདྲ་སོག་པོ་ལ་བསྒྱུར་ར་ཕྱི་སོག་ལ་བསྒྱུར་ར་ཨུ་ལན་པ་ཏུར་ལ་ཕྱི་སོག་ཨུ་ལན་པ་ཏུར་ལ་རྒྱལ་རབས་བཤད་ཡོང་བ་དང་རྒྱལ་ཐོག་དྲན་ཡོང་དུས་སྐབས་སུ་ག་རེ་དྲན་ཡོང་གི་རེད་ཟེར་ན་ཇིང་གེ་སེ་ཁང་དང་ཀུབ་ལེ་ཁང་དང་དེ་ཚོ་དྲན་ཡོང་གི་རེད།

ཡོན་གྱི་སྐབས་སུ་ནི་རྒྱལ་པོ་ཡིས་ཁོ་རང་ཚོ་ཅིག་བཤད་དེ་རྗེས་གཅིག་བརྩི་གི་ཡོད་རེད་བ་ང་ཚོས་སེ་ཆེན་ཁང་དང་སོག་པོ་པས་སོག་པོ་ཅིག་བརྩི་བསྡད་ཀྱི་ཡོད་རེད་བ་བྱས་ཙང་དེ་བྱས་དུས་སུ་དེ་འདྲ་སོག་པོ་དང་ཕྱི་སོག་དང་རྒྱ་ནག་གཉིས་རྒྱལ་ཁབ་ལོགས་ཀ་རེད་བ་རྒྱལ་ཁབ་ལོགས་ཀ་རེད་དེ་ཡིན་ནའང་རྒྱལ་ཁབ་ལོགས་ཀ་དེ་གི་སོ་སོའི་གི་ཡ་རྒྱལ་ཐོག་རིམ་པ་དེ་ཡོང་དུས་སྐབས་སུ་ནི་ངོ་བོ་གཅིག་ལ་ངོས་འཛིན་ལྡོག་པ་ཐ་དད་ཟེར་གི་གནས་ཚུལ་ཅིག་ཡོང་བསྡད་འདུག་ཟེར་འདྲ་ཨ་དེ་ག་རང་གི་ག་རེ་རེད་ཟེར་ན་སོག་པོའི་ངོས་འཛིན་ལའང་དུས་སྐབས་དེའི་སྐབས་སུ་སེ་ཆེན་ཁང་འདི་གི་ཡ་ནི་རྒྱ་ནག་ལ་དབང་བསྒྱུར་བྱས་པ་དང་རྒྱ་ནག་དགྲ་ཁ་བརྡ་ལས་འཛིན་བསྡད་ཀྱི་ལྟ་སྟངས་དེ་དེ་འདྲ་ལ་སོག་པོ་ཁོ་རང་ཚོ་ལ་ཡོད་པ་དང་ཨ་ནི་ཁོ་རང་ཚོའི་རྒྱལ་ཐོག་དེ་སེ་ཆེན་ཁང་དེ་ཡིན་པ་དེ་སྔོན་མའི་གི་ལོ་རྒྱུས་འདས་པའི་ལོ་རྒྱུས་ཐོག་ལ་ཡིན་པ་དེ་ལྟར་དེ་ག་རང་ནི་རགས་ལུས་གསལ་པོ་ཆོས་དད་ཀྱི་འགྲོ་བ་ལས་རེད་ད་དེ་བྱས་དུས་སྐབས་སུ་རྒྱ་ནག་གིས་སེ་ཆེན་ཁང་གིས་བོད་ལ་དབང་བསྒྱུར་བྱས་པ་དང་དེ་མཆོད་ཡོན་དང་འབྲེལ་བའི་སྐད་ཆ་དེ་བཤད་རྗེས་རྒྱ་ནག་གིས་བོད་ལ་ཐད་ཀར་དབང་བསྒྱུར་ཡོད་པའི་གི་རྣམ་པ་ལ་བསྟན་གྱི་ཡོད་ན་ད་དུས་སྐབས་འདིའི་སྐབས་སུ་དེ་འདྲ་ང་ཚོས་ག་དེ་ཁ་གསལ་ཤོས་ཤིག་བསྐུར་ཡ་ཡོད་རེད།

རྒྱུ་མཚན་ཁྱོན་ནས་མེད་སྒྲུབ་བྱེད་དང་གླེང་གཞི་ཆགས་བསྡད་འགྲོ་བ་ལོང། ད་ལྟ་རྒྱ་ནག་གི་ངོས་ནས་ཡིན་ན་ལས་ཡང་བོད་སོག་གི་མཆོད་ཡོན་འབྲེལ་བའི་ཐོག་ནས་ཆབ་སྲིད་ཀྱི་འགྲེལ་བཤད་ལོག་པ་ཅིག་རྒྱག་གི་ཡོད་རེད་ལ་ད་དངོས་ཡོད་ཀྱི་ཡང་བོད་དང་ཧོར་གྱི་ཡུལ་གྱི་ད་མཆོད་ཡོན་གྱི་འབྲེལ་བ་ཞུ་ཡག་འདིའི་ཐོག་ལ་ཡིན་ན་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་པ་ཅིག་ཡོད། ཆིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་བདུན་གྱི་སྐབས་སུ་བ་ལ། ད་ཕྱི་འགྲོས་ཀྱི་ནི་ཡར་བལྟས་པའི་སྒང་ལ་བོད་པའི་སོག་པོ་དམ་ནོར་བྲལ་བའི་དུས་ཚོད་ལ་འཁེལ་དགོས་པ་རེད། བྱས་ཙང་བོད་པ་དེ་སོག་པོའི་འོག་ལ་ཡོད་པ་ནང་བཞིན་གྱི་ཁྲིམས་ལུགས་འོག་ལ་འགྲོ་གི་ཡོད་པ་ནང་བཞིན་གྱི་མཐོང་གི་ཡོད་རེད། ཀུབ་ལེ་ཁང་གིས་འཕགས་པ་རིན་པོ་ཆེར་བོད་ཆོལ་ཁ་གསུམ་དབང་ཡོན་དུ་ཕུལ་ནས་བཟུང་སྟེ་དེ་ལ་འགྱུར་བ་ཆེན་པོ་ཞིག་བྱུང་ཡོད། གོ་དན་ཁང་གིས་ས་སྐྱ་པཎྜི་ཏར་ཕུལ་བའི་འཇའ་ས་དང་ཀུབ་ལེ་ཁང་གིས་འཕགས་པ་རིན་པོ་ཆེར་ཕུལ་བའི་འཇའ་ས་གཉིས་པོ་བསྡུར་ན། དང་པོ་དེ་དཔོན་པོས་མི་སེར་ལ་བཏང་བ་ལྟ་བུ་དང་རྗེས་མ་དེ་སྦྱིན་བདག་གིས་བླ་མར་ཕུལ་བ་ལྟ་བུ་ཞིག་ཡིན། རང་ཅག་ཤར་གྱི། མི་རིགས་ཚོའི་བསམ་བློ་གཏོང་སྟངས་ཀྱང་དེ་རང་ཡོད་ཅིང་བླ་མས་ཆོས་ཀྱི་ཐོག་ནས་བསྟན་པ་རྒྱས་པ་དང་འགྲོ་བ་བདེ་བའི་བཀའ་སློབ་དང་མཛད་པ་གནང་བ་དང་ཡོན་བདག་གིས་དཔལ་འབྱོར་གྱི་ཐོག་ནས་དེ་ཡུན་ནས་ཡུན་དུ་གནས་པའི་དོན་ལ་ཞབས་འདེགས་ཞུ་དགོས་པ་ལྟར་བོད་དང་སོག་པོའི་དབར་གྱི་མཆོད་ཡོན་གྱི་འབྲེལ་བ་དེ་ཡང་དེ་ལྟ་བུ་ཞིག་ལ་ཆ་ཞོག་གི་ཡོད་ཟེར་འོན་ཀྱང་ནུབ་ཕྱོགས་པ་ཟེར་ཡག་དེ་ཡོ་རོབ་པ་དེ་ཚོ་རེད་ནུབ་ཕྱོགས་པའི་སྲིད་དོན་གྱི་འགྲོ་སྟངས་ཐོག་འདི་ལྟར་འགྲེལ་བཤད་བྱེད་མི་ཐུབ་པ་ཞིག་ཡོད་འདུག་ནུབ་ཕྱོགས་པ་ཚོས་གོང་གི་ལོ་རྒྱུས་ལ་ཞིབ་དཔྱད་ནན་པོ་བྱས་པས་སེ་ཆེན་ཁང་གིས་འཕགས་པ་རིན་པོ་ཆེའི་ཐུགས་དང་མི་འགལ་བ་ཞུ་རྒྱུ་ཞུས་པ་དེ་དེ་ག་རང་ནས་བོད་ཀྱི་དབང་ཆ་མཐོ་ཤོས་འཕགས་པ་རིན་པོ་ཆེ་ཉིད་ལ་ཡོད་པ་ཁང་རང་གིས་ཁས་ལེན་བྱས་ཡོད་པ་དང་ཕྱི་རྒྱལ་གྱི་མིས་འདི་ཟེར་གྱི་ཡོད་རེད་ད་ཁོང་ཚོས་འདི་མཐོང་གི་ཡོད་རེད། བླ་མ་ལ་གུས་ཞབས་ཞུ་སྟངས་སྨན་རྩེའི་ཡུལ་ལེན་པའི་སྒང་བླ་མ་ལ་བཀའ་སློབ་ཞུ་སྟངས་ཐམ་གའི་ནང་གི་ཚིག་རེད་མཚན་བསྟོད་འབུལ་སྟངས་ཨ་མདོའི་ཡུལ་བར་དུ་ཕེབས་སྐྱེལ་ལ་ཡོང་ན་དེ་ནས་ཨ་ནི་བླ་མ་གོང་ལ་ཡོད་པ་ཅིག་ང་ཚོས་གསལ་པོ་མཐོང་གི་འདུག་ཕྱི་རྒྱལ་ཚོས་ཚང་མའི་ཡིག་ཆ་ནང་ལ་འདི་ཟེར་གྱི་ཡོད་རེད་རྒྱལ་ཁབ་གཅིག་གི་འོག་ཏུ་གཅིག་མེད་པ་གསལ་པོ་མཚོན་པ་དེ་ལྟར་མཆོད་ཡོན་གྱི་འབྲེལ་བ་འདི་གཞི་ལ་བཞག་སྟེ་ས་བོད་དང་རྒྱ་ནག་གཉིས་ཀྱི་དབར་ལའང་རབ་བྱུང་བཅོ་ལྔ་པའི་ལྕགས་ཕག།

ལོངས། དུས་སྐབས་དེའི་གོ་ལ་ང་ཚོ་སིལ་བུར་འཐོར་རྗེས་ཧོར་གྱི་རྒྱལ་རྒྱུད་སོ་སོ་སོ་སོའི་གི་མཆོད་ཡོན་གྱི་འབྲེལ་བ་ལུགས་བྱས་བསྡད་པ་རེད་བ། ད་དེ་ནས་སེ་ཆེན་ཁང་གི་ནི་ས་སྐྱ་དང་མཉམ་པོ་མཆོད་ཡོན་འབྲེལ་བ་བྱུང་རྗེས་ནི་བོད་ཚང་མ་ལ་ནི་ས་སྐྱའི་འོག་ལ་ག་ལ་བ་གཅིག་ལུས་རྒྱུ་བྱས་བྱུང་རེད། ད་དེའི་དུས་དུས་སྐབས་སུ་ཐོག་མ་ལ་བྱས་ན་ང་ཚོའི་གི་བོད་ཁྲི་སྐོར་བཅུ་གསུམ་ཧོར་གྱི་སེ་ཆེན་ཁང་ལ་ས་སྐྱའི་གི་ད་དབང་བསྒྱུར་བ་ར་ཀྱེ་རྡོར་གྱི་དབང་ལ་གི་ད་ཀྱེ་རྡོ་རྗེ་ཀྱེ་རྡོ་རྗེའི་གསང་སྔགས་ཀྱི་དབང་དེ་གནང་རྗེས་ནི་གཞི་ནས་དབང་ཐེངས་མ་གསུམ་གནང་རེད་གསུང་བའི་ཕྱིར་དབང་ཐེངས་མ་གསུམ་གནང་རྗེས་ཨ་ནི་དབང་ཡོན་དང་པོ་དེ་ལ་ཁྲི་སྐོར་བཅུ་གསུམ་ཕུལ་བ་རེད་གསུང་ཡོད་དེ། ད་ཁྲི་སྐོར་བཅུ་གསུམ་དེའི་སྐོར་སུ། གཞི་རྩའི་གི་ཁྲི་སྐོར་བཅུ་གསུམ་དེ་ག་པར་རེད་ཟེར་ན་དེ་ཞག་གི་དབུས་དང་གཙང་འཇིག་རྒྱལ་ཡོད་ཚད་ལ་ཆགས་ཐལ། འདི་གནང་དགོས་དང་ཕུལ་དགོས་གནས་སྟངས་ཁྲི་སྐོར་བཅུ་གསུམ་ཟེར་མཁན་དེའི་གནས་སྟངས་ག་འདྲ་ལ་ཆགས་བསྡད་པ་ཟེར་ན་དུས་བབ་དེའི་སྐབས་ཀྱི་ཨ་ནི་ཆོས་ལུགས་གྲུབ་མཐའི་སོ་སོའི་གི་ས་ཁུལ་ཟིན་ས་ཟིན་ས་རུ་འབྱོར་བ། ཨ་འདི་འདྲའི་ལུགས་དེ་ཤེས་ན་ས་ཁུལ་ཟིན་ས་རུ་གཙོ་ཆེ་ཤོས་དེ་འདི་འདྲའི་ལུགས་ཤིག་གནས་སྟངས་ཆགས་བསྡད་རེད་ད་ཡིན་ན་ཁྲི་སྐོར་བཅུ་གསུམ་ཟེར་དེ་དབུས་ལ་ཁྲི་དྲུག་དང་གཙང་ལ་ཁྲི་དྲུག་ལ་གི་ད་ཁྲི་སྐོར་ཁྲི་སྐོར་ཟེར་དུས་གོ་སུ་དུས་སྐབས་དེའི་གོ་སུ་ང་ཚོས་བྱས་ན་མི་འབོར་རྩི་སྟངས་དང་ས་ཞིང་གི་རྒྱ་ཆེ་ཆུང་དང་དེ་ཚོ་ལ་བསྟུན་རྗེས་རྩི་སྟངས་ཤིག་རེད་ཁྲི་སྐོར་ཟེར་དེ་ང་ཚོས་དེ་ཞག་བྱས་ན་མངའ་སྡེ་རྩི་སྟངས་ལུགས་ཤིག་ཡོད་རེད་བ་འོ་འདི་འདྲས་གི་ཤེས་བྱ་རྗེས་ད་དབུས་ཀྱི་ཁྲི་དྲུག་དེ་དུས་སྐབས་དུས་གོ་སུ་ད་ཁྲི་སྐོར་རྩི་སྟངས་འདི་ལ་ས་སྐྱའི་སྐབས་ཀྱི་ཁྲི་སྐོར་རྩི་སྟངས་ཕྱིས་བཞིན་རྩི་སྟངས་དང། ང་ཚོའི་ཆོས་འབྱུང་ལོ་རྒྱུས་ཁག་ལ་ས་ཆོས་མང་པོ་ཆེ་ཁྱད་པར་ལུགས་སྲིད་ནང་འདྲ་ཕན་ཚུན་གཅིག་གྱུར་མ་ཡིན་པ་འདི་འདྲ་མང་པོ་ཡོད་རེད། ཡིན་ན་དངོས་གནས་དྲང་གནས་ས་སྐྱའི་ཀྱི་སྐབས་སུ་ཁྲི་སྐོར་བཅུ་གསུམ་དེ་སྐབས་དེ་དུས་གནས་བརྟན་པའི་ལུགས་ག་འདྲ་བྱུང་ཡོད་ས་རེད་ཟེར་ན་དེ་ཞག་བྱས་ན་མངའ་རིས་ཁྲི་སྐོར་ཞིག་ལ་རེད་མངའ་རིས་ཁྲི་སྐོར་ལ་དུས་གོ་སུ་དེ་ཞག་བྱས་ན་སྐྱིད་རོང་དང་རྫོང་དགའ་བཅས་རྒྱུད་དེ་རེད་དེ་ག་ནང་བཞིན་ལ་སྟོད་ལྷོ་བྱང་གཉིས་ལ་གི་རེད་ལ་སྟོད་ལྷོ་དེ་ཆ་བྱ་བ་ན

ཕག་གྲུ་ཁྲི་སྐོར་ཟེར་ནས་ཨ་ནི་ཐང་པོ་ཆེ་ཁྲི་སྐོར་ཟེར་ཅིག་ད་ཐང་པོ་ཆེ་ད་ཆུང་ཆུང་དུ་བྱེད་ཅིག་ད་གཙོ་ཆེ་ཤོས་དེ་དེ་འདྲས་ཀྱིས་བྱེད་ཅིག་གང་བྱེད་ལྷ་ས་ངོས་ལ་གསུམ་བྱས་ཨ་ནི་ལྷོ་ཁ་ངོས་ལ་གསུམ་བྱས་ཨ་ནི་གཙང་གི་ངོས་ལ་དྲུག་བྱས་དབུས་དང་གཙང་གཉིས་ལ་མ་འདུས་པའི་ཨ་ནི་ཡར་འབྲོག་ཁྲི་སྐོར་ཟེར་ཅིག་ད་དྲུག་བྱེད་དེ་དབུས་གཙང་གི་ས་ཁུལ་ཁྱོན་ཡོངས་སུ་རྫོགས་པ་དེ་ཁྲི་སྐོར་བཅུ་གསུམ་ཟེར་དེ་ནང་ལ་གཏོགས་བསྡད་ཀྱི་ཡོད་རེད་དེ་ཚོ་ལ་ཨ་ནི་ཁྲི་སྐོར་རེ་རེ་ལ

དང། ཐོན་ཁུངས་ཟེར་ན་དང་དེ་འདྲས་ཀྱི་ས་བབ་དང་འབྲེལ་ཡོད་ཀྱི་ཆ་དང་བོད་པའི་གི་ས་ཆ་དབྱེ་སྟངས་དེ་དེར་བ། ད་དེ་འདྲ་ཆོལ་ཁ་ལ་གཉིས་དེ་སོགས་འབུལ་གི། སྐད་ཆས་ཨ་ནི་ཁོ་དབྱེ་སྟངས་དང་ག་འདྲ་ལ་དབྱེ་བཞག་ཡོད་རེད་ཟེར་ན་ཁྲའི་འདུས་སྟངས་དང་དེ་འདྲས་ཀྱི་དཔེ་བཞག་བཤད་ན་ང་ཚོས་གི་རི་ལི་བབས་སུ་སུ་ར་བཞུགས་ར། དེ་དང་དེ་གཅིག་ནས་ང་ཚོས་དེ་ག་ང་ལ་བྱོས་གཉིས་ནས་དེ་ཡི་གི་ག་རི

རྒྱ་དང་བོད་གཉིས་ཀྱི་ས་མཚམས་ལུས་བཅད་ཅིག་དེ་ནི་ཡག་རིམ་པས་ཡཡེཡེཡེཡེཡེ་གྱིས་ཅིག་དང་ཨ་ནི་འཕྲལ་སེལ་འཕྲལ་སྒུག་ལུས་ཅིག་བཟོས་བཞག་ཡོད་འདུག་གོ་སུ་དི་སྔ་དགོངས་དེ་རེད་ཟེར་གྱིས་ཅིག་བྱེད་ཡོད་ར་འདིའི་རྣམ་པ་དེ། ཕན་ཐོགས་ལུས་ཅིག་བྱུང་ཡོད་ར་གཞི་རྩའི་ཁོ་རང་གི་གནས་བབ་དེ་ཁྲལ་བསྡུ་ལམ་ལུགས་དང། དེ་འདྲས་ཀྱི་མི་འབོར་ཞིབ་བཤེར་དང་དེ་འདྲས་ཀྱི་ཐོག་ནས་ཅིག་ཆགས་དེ་རེད་ད་འདིའི་གི་ཆོལ་ཁ་གསུམ་ལབ་མཁན་དེའི་ནང་ལ། ཐོག་མའི་ཆ་ལ་མངའ་རིས་དེ་རྩིས་ཡོད་མ་རེད་ག་རེ་ཟེར་ན་ས་སྐྱ་བར་དུ་རོ་ཨ་མངའ་རིས་གུང་ཐང་ཟེར་མཁན་བྱོས་ར། ཡིན་དང་རྗེས་ལ་ཆིག་སྟོང་ཉིས་བརྒྱ་དགུ་བཅུའི་གཡས་གཡོན་དེ་ཚོ་ལ་ཨ་ནི་མངའ་རིས་དེ་དང་དབུས་གཙང་གི་ཁོངས་ལ་མར་བཅུག་བཞག་བྱས་ཨ་ནི་དབུས་གཙང་སྭོན་ཝེ་སི་ལ་ཡི་ཆོས་ར་སན་ལུའུ་སེ་ཇི་ད་དོ་ངོ་དོ་དབུས་གཙང་གི་དབུས་གཙང་ཨ་ནི་མངའ་རིས་སའི་སུ་ར་ཆོལ་ཁ་འདི་གསུམ་བྱས་བྱས་ཆིག་སྟོང་ཉིས་བརྒྱ་དྲུག་ཅུའི་གཡས་གཡོན་ལ་ང་ཚོའི་ཆོལ་ཁ་གསུམ་གི་ལམ་ལུགས་དེ་བཟོས་ཡོད་ན་ཆིག་སྟོང་ཉིས་བརྒྱ་བརྒྱད་ཅུ་གྱ་གཉིས་གཡས་གཡོན་དེ་ཚོ་ལ་ཨ་ནི་ག་རེ་ཟེར་ན་མངའ་རིས་ཡང་དབུས་གཙང་གི་ཁོངས་སུ་ཆུག་གི་རེད་ག་དང་པོ་དེ་ག་རེ་བྱས་ན་ཆུག་གི་ཡོད་མ་རེད་ཟེར་ན་ས་ཁུལ་དེ་ཚོའི་ཆ་ལ་སྤུར་རྒྱལ་བཙན་པོའི་གི་ང་ཚོས་ག་རེ་ཟེར་ན་སྟོད་ཀྱི་མགོན་གསུམ་ཟེར་བྱས་བཙན་པོའི་རྒྱུད་པས་ཀྱི་ས་ཁུལ་དེ་ཚོར་དབང་བསྒྱུར་བྱས་བསྡད་ཡོད་རེད་བ། གཙང་མ་ལ། གཙང་མ་རང་དབང་བསྒྱུར་བྱས་བསྡད་ཡོད་ཙང་ཁོ་ཚོ་ལ་ཁྲལ་དང་འུ་ལག་རྒྱུག་པར་མ་བཅུག་པའི་དམིགས་བསལ་གྱི་ཆེ་བསྟོད་ཀྱི་རྣམ་པའི་ཚུལ་དུ་ཡིན་ཡིན་ཟེར་བོད་པའི་དེབ་ཐེར་ནང་ལ་གསལ་བསྡད་ཡོད་རེད་འདུག་སེ་རེད། ད་འདི་ནས་བྱས་རྗེས། ཆོལ་ཁ་གསུམ་ཟེར་སོག་ལ་སྐྱ་བོ་བར་དུ་དབུས་གཙང་ཆོལ་ཁ་བྱས་འདི་ནི་ག་རེ་ཟེར་ན་དེའི་རྨ་ཆུ་ཁུག་པ་བར་དུ་མདོ་སྟོད་བྱས་འདི་ནི་དེའི་མཆོད་རྟེན་དཀར་པོ་ཟེར་བྱས་བར་དུ་ཨ་ནི་ང་ཚོའི་མདོ་སྨད་ཀྱི་ཆོལ་ཁ་ཡིན་ཞེས་བརྗོད་རྗེས་ད་ང་ཚོས་ཀྱི་བོད་དེ་ཡོངས་རྫོགས་མར་ས་གནས་གསུམ་གྱི་སྔོན་ལ་དབྱེ་ཡས་ཀྱི་གནས་ཚུལ་དེ་སྐབས་དེ་དུས་བྱུང་རེད་ད། ཆོལ་ཁ་སོ་སོ་ལ་ནི་དཔོན་ཆེན་རེ་རེ་བསྐོས་པའི་ལམ་ལུགས་དེ་ཡོད་རེད་བྱས་ཙང་ས་སྐྱས་ཀྱི་བོད་ཆོལ་ཁ་གསུམ་ལ་དབང་བསྒྱུར་བྱེད་ཐུབ་ཀྱི་ཡོད་ཟེར་ཏེ་ས་སྐྱ་འགྲོ་མགོན་ཆོས་རྒྱལ་འཕགས་པ་སྐབས་དེ་དུས་ག་རེ་ཟེར་ན་བོད་ཙམ་མ་ཡིན་པའི་གི་ཧོར་ཁོ་རང་གི་གི་ཆོས་ལུགས་ཀྱི་གནད་དོན་གི་ཐོག་ལ་ཐག་གཅོད་ཤུགས་ཆེ་བོ་བྱེད་གནང་ཡས་གི་འགོ་ཁྲིད་ཀྱི་གོ་གནས་དེ་ཕུལ་ཡོད་ར་གོ་ཤྲི་ལབ་མཁན་དེ་ཡང་མིན་ན་ཏི་ཤྲི་ལབ་མཁན་དེ། དེ་ཙམ་མ་ཟད་པའི་ད་བོད་ནང་ལོགས་ལ་ནི་གཙོ་བོ་དེ་ས་སྐྱའི་གི་དཔོན་ཆེན་ལབ་མཁན་དེ་ད་དཔོན་ཆེན་དང་པོ་དེ་དཔོན་ཆེན་རྒྱལ་བ་བཟང་པོ་ཞུ་མཁན་བྱས་པ་རེད་ད་དེ་ནས་བྱས་རྗེས་ཨ་ནི་ཆོལ་ཁ་རེ་རེ་ལ་དཔོན་ཆེན་བསྐོས་ཨ་ནི་ཆོལ་ཁའི་འོག་ལ་ཁར་ང་ཚོ་ད་གིན་ཁྲི་སྐོར་འདུག་ཨ་ཁྲི་སྐོར་འོག་ལ་ནི་སྟོང་སྐོར་དང་བརྒྱ་སྐོར་ལབ་མཁན་དེ་ཡོད་རེད་འདུག་སེ་བྱས་བྱས་དུས་སྐབས་དེའི་སྐབས་ས་སྐྱའི་གིས་བོད་ལ་ཆོས་སྲིད་ཀྱི་དབང་ལུང་བསྒྱུར་ཐུབ་ཡས་ཀྱི་གནས་བབ་འདི་འདྲས་ཀྱི་འགྲོ་སྟངས་ལོ་ཕྱིར་བ་ད་དུས་སྐབས་དེའི་སྐབས་སུ་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་བོད་ཆོལ་ཁ་གསུམ་གྱི་ཆབ་སྲིད་ཀྱི་དབུ་འཛིན་རེད་ལ་ད་དུས་སྐབས་དེའི་སྐབས་སུ་ཨ་ནི་ཆབ་སྲིད་དབུ་འཛིན་ཡིན་པ་མ་ཟད་ལ་ས་སྐྱ་ཁོང་རང་ཚོའི་ངོས་ནས་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་གྱི་ཨ་ནི་བསྟན་པ་གཏད་ས་དེ་རེད་བ་ས་སྐྱ་གི་བསྟན་པ་གཏད་ས་ཡིན་པ་སོང་ཙང་ཨ་ནི། ཆོས་སྲིད་གཉིས་ཀའི་དབུ་ཁྲིད་ཅིག་ཆགས་བསྡད་པའི་གནས་སྟངས་དེ་འདྲ་ལོ་ཆགས་བསྡད་འགྲོ་ལ། ལོངས། ལ་ད་དེ་ནས་ཡང་ནི་རྒྱལ་བ་སྐུ་འཕྲེང་གསུམ་པ་ད་སོག་ཡུལ་ལ་ཆིབས་བསྒྱུར་བསྐྱངས་གནང་ཡོད་རེད་ལ་སོག་པོ་དང་བོད་ཀྱི་ད་འབྲེལ་བ་གསར་པ་ཅིག་དབུ་འཛུགས་གནང་ཡོད་རེད་དེའི་སྐོར་གྱི་ད་བོད་སོག་གཉིས་ཀྱི་འབྲེལ་བའི་ཐོག་ནས་ངོ་སྤྲོད་གནང་རོགས་གནང་ཞུ་ཡག་ད་ནི་ཡང་ཏག་ཏག་ད་རྒྱལ་བ་སྐུ་འཕྲེང་གསུམ་པ་སོག་ཡུལ་ལ་ཕེབས་པ་དང་དེ་མིན་བོད་ཀྱི་ད་ས་ཆ་དང་རྒྱ་ནག་ཆོས་འབྲེལ་རྒྱ་ཆེན་པོ་ཞེ་པོ་ཅིག་མཛད་གནང་ཡོད་ར་དེ་ནས་ཡང་མཛད་པ་དམིགས་བསལ་ཆེ་ཤོས་གཅིག་ར། ལ་འོ་འགྲོ་ག་ལ་རེད་ད་ལྟ་སྐུ་ཕྲེང་གསུམ་པ་འདི་གི་འབྲས་སྤུངས་ཀྱི་ཁྲི་པ་གནང་ཡ་དེ་ག་ནང་བཞིན་བཀྲ་ཤིས་ལྷུན་པོ་ལ་ཡར་ཕེབས་གནང་བྱེད་ཀྱི་ད་ཆོས་ཀ་ཆོས་འབྲེལ་དེ་འདྲ་གནང་ཡ་དེ་ག་ནང་བཞིན་ཆོས་འཁོར་རྒྱལ་ལྷོ་ཁ་ངོས་ཀྱི་ཆོས་འཁོར་རྒྱལ་ལ་ཕར་ཕེབས་རྗེས་དེ་ཚོའི་གི་ཆོས་འབྲེལ་གནང་ཡ་དང་ད་སྐུ་གོང་མའི་གི་སྲོལ་རྒྱུན་གྱི་མཛད་པ་ཟེར་ན་འདྲ་གོང་མའི་གི་ཅིག་མཛད་ལམ་ཅིག་ཡོད་རེད་བ་དེ་ཚོ་གྲ་རྒྱས་པོ་གཏང་གནང་བའི་གི་རྨང་གཞིའི་ཐོག་ལ་ད་ང་ཚོའི་གི་དགེ་ལུགས་པའི་བསྟན་པ་འདི་གཅིག་ནས་སོག་པོ་རེད་གཉིས་ནས་ཁམས་རེད་ཨ་མདོ་རེད་འདི་ཚོའི་ངོས་ལ་ག་རེ་ཟེར་ན་དགེ་ལུགས་པའི་བསྟན་པ་དར་སྤེལ་གཏང་ཡ་དེ་རྒྱལ་བ་སྐུ་ཕྲེང་གསུམ་པའི་གི་ད་མཛད་པ་ནང་ནས་མཛད་པ་ཆེ་ཤོས་ལོ་ཅིག་ང་ཚོས་ག་རེ་ཟེར་ན་དུས་ནམ་ཡང་རྗེས་དྲན་བྱེད་འོས་པ་ཟེར་ན་འདྲ

ཨ་ནི་ཨེ་ད་ལྷག་པར་དུ་ས་ཁུལ་འདི་གི་མི་དེ་ཚོའི་གི་དད་པ་དམ་ཚིག་དེ་ཚོ་ལ་བསྟུན་བྱས་གནས་སྟངས་ཅི་བྱུང་དེ་འགྱུར་བ་ད་ང་ཚོའི་གི་ཆེད་ཡིག་གཟིགས་སྐོར་རེད། ཐུན་མོང་གི་སྣང་ངོར་ལ་དུས་སྐབས་འདི་སྐབས་སུ་སྐུ་ཕྲེང་གསུམ་པ་སོག་ཡུལ་ལ་གདན་འདྲེན་ཞུ་མཁན་དེ་གཞི་རྩའི་སོག་པོ་ཨལ་ཐན་ལབ་མཁན་དེ་རེད་བ་ད་དེང་གི་སོག་པོའི། མཉམ་དུ་སོག་པོའི་གནས་བབ་དེ་དང་ཤེས་དགོས་ལུགས་ཅིག་གལ་ཆེ་བོ་ཞེ་བོ་བྱས་འདུག་བོད་སོག་གཉིས་ཀྱི་འབྲེལ་བ་དེ་ད་རྦད་དེ་རྒྱུན་རིང་པོ་ཞེ་བོ་འགྱུར་བ།

ཨལ་ཐན་ཁན་གི་རྒྱུད་པ་རེད་འདི་གིས་སུ་དང་མཉམ་པོ་འབྲེལ་བ་བྱས་རེད་དགེ་ལུགས་པ་དང་འབྲེལ་བ་བྱས་རེད་བྱས་ཙང་ད་དེ་འདྲ་བྱེད་རྒྱུའི་གི་གནས་སྟངས་རྒྱབ་ལྗོངས་ག་རེ་ཟེར་ན་ང་རང་ཚོའི་ངོས་ནས་བྱས་ན་ཆོས་ལུགས་པ་ང་རང་ཚོའི་བོད་བརྒྱུད་ནང་བསྟན་གྱི་གྲུབ་མཐའ་འདི་ཚོས་ཀྱི་སོ་སོའི་གྱི་བསྟན་པ་དེ་དར་སྤེལ་གཏོང་བ་ལ་སྦྱིན་བདག་རྒྱབ་རྟེན་གྱི་སྦྱིན་བདག་ཆེན་པོ་བཙལ་བའི་དགོས་དང། བོད་ནང་ཁུལ་གྱི་གནས་སྟངས་འདི་ལ་སྡེ་བ་ནང་ཁུལ་འཁྲུག་དུས་སྐབས་སུ་ཡང་ཁོ་ཚོའི་གྱི་རྒྱབ་རྟེན་ལུགས་བཙལ་བ་ཡིན་ན་གཅིག་ནས་ཁོ་ཚོའི་གྱི་རྒྱུ་ནོར་གྱི་ག་རེ་ཟེར་ན་མཆོད་ཡོན་གྱི་འབྲེལ་བའི་གི་སྦྱིན་བདག་ཤུགས་ཆེ་བོ་གཏོང་གི་རེད་གཉིས་ནས་ཡང་སོ་སོའི་གི་སྡེ་བ་དེ་གི་མཆོད་ཡོན་བྱེད་སའི་གི་བོད་རང་ཁུལ་གི་སྡེ་བ་དེ་ལ་དཀའ་ངལ་འཕྲད་པ་ན་རྒྱབ་རྩ་གི་ཅིག་གནས་སྟངས་ཆགས་བསྡད་རོ། ད་སོག་པོ་སོག་པོ་ཁོ་རང་ཚོ་ཡང་ནང་ཁུལ་ལ་ག་རེ་ཟེར་ན་ང་རང་ཚོ་བོད་བརྒྱུད་ནང་བསྟན་འདི་གི་རྒྱབ་རྩ་ལ་བཟུང་རྗེས་ཁོ་རང་ཚོའི་གི་སྟོབས་ཤུགས་དེ་ཆེ་རུ་བཏང་ཡས་གི་ཅིག་དམིགས་ཡུལ་ཅན་གི་འདུག་བ། བྱས་ཙང་ད་དེ་འདྲའི་གི་གནས་བབ་དེ་ག་རེ་ཆགས་བསྡད་པ་རེད་ཟེར་ན་དེ་ཁ་སང་ང་ཚོས་རོབ་ཙམ་འགྲོ་རེ་སྤྱི་ལོ་ཆིག་སྟོང་སུམ་བརྒྱ་དྲུག་ཅུ་རེ་བརྒྱད་གཡས་གཡོན་འདི་ཚོ་ལ་ཡོན་རྒྱལ་ཁབ་ལབ་མཁན་དེ་ཉམས་འགྲོ་རེད་ད་ཡོན་འདི་ཆ་ཚང་སོག་པོ་རང་ར་བ་རེད་ན་ཁོ་རང་ཚོས་ཡོན་ལབ་ཀྱི་ར་ང་རང་ཚོས་བྱས་ན་ད་སོག་པོ་ར་ཆེན་པོ་ཧོར་ཆེན་པོ་ཧོར་གྱི་ཡོན་རེད་ཅེས་བྱས། ལའོ། དེ་ནས་རྗེས་ཀྱི་སྤྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་གཡས་གཡོན་བར་དུ་ཧོར་དེ་ག་རེ་ཟེར་ན་རྒྱ་ནག་ནང་ལ་མིང་ལབ་མཁན་དེ་གིས་གྱེན་ལོག་བརྒྱབས་རྗེས་སོག་པོ་རྒྱ་ནག་ལ་དབང་བསྒྱུར་བྱེད་མ་ཐུབ་པས་རང་འཇགས་ཡང་སོག་ཡུལ་རང་ལ་ཕར་བྲོས་རྒྱུ་ཁེལ་ར་བ་བྲོས་རྒྱུ་ཁེལ་རྗེས་ཆིག་སྟོང་བཞི་བརྒྱ་བདུན་ཅུ་བར་དུ་ད་སོག་པོ་དེ་ག་རེ་ཟེར་ན་ཧོར་དེ་སིལ་བུར་ཐོར། ཧོར་སིལ་བུར་ཐོར་རྗེས་ད་དུས་སྐབས་དེ་སྐབས་སུ་སྟོབས་ཤུགས་ཆེ་ཤོས་ལ་ལས་ཧོར་ཡོན་བྱང་མ་ལབ་མཁན་དེ་ར་པེ་ཡོན་ན་ལབ་ཀྱི་འདུག་རྒྱ་མི་གིས་ང་ཚོས་ཡོན་བྱང་མ་ལབ་མཁན་ར་བ། ད་དེ་དུས་ཀྱི་རྒྱུད་པ་དེ་སུ་རེད་ཟེར་ན་ཧོར་གི་རྒྱུད་པ་དེ་ག་རང་ཇིང་གེ་སེ་ཁན་ནས་བྱས་ནས་ཐ་མ་དེ་ག་ཐོ་གན་ཐེ་མུ་ར་ཐོ་གན་ཐེ་མུ་གི་རྒྱུད་པ་དེ་ཚོ་རེད་མར་གདུང་རྒྱུད་དེ། ད་དེའི་ནང་ནས་རྒྱུད་པ་དེའི་ནང་ནས་ཏོག་ཙམ་ཤུགས་ཆེ་བ་རེད་བ་དུར་ཐུ་མེ་སི་ཁོ་རང་གིས་ཏ་ཧན་ལབ་མཁན་འདི་ད་སོག་པོའི་ཆེན་པོ་ཟེར་ཧན་ཆེན་པོ་ཟེར་མཁན་བཟོ་འདྲ་རེད་བ་དེའི་གི་ཨ་ནི་རྒྱལ་པོ་ཆགས་རྗེས་ཁོ་རང་སོག་པོ་སྤྱི་བྱིངས་ཀྱི་ལྷོ་བྱང་ཀུན་ལ་དབང་བསྒྱུར་བྱེད་མཁན་གྱི་རྒྱལ་པོ་ལུ་ཅིག་བྱས་ཨ་ནི་ཁོ་རང་གི་བུ་རྒྱུད་དེ་ཚོ་ཡང་སོག་པོའི་གི་ཚོ་ཁ་ཚོ་ཁ་རེའི་དཔོན་ལུ་ཅིག་བསྐོས་པའི་གི། སྐབས་ཅིག་བྱུང་བ་རེད་ད་སྤྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་ནས་ཡང་ལྔ་བཅུ་གཡས་གཡོན་དེ་ཚོ་ལ་དེ་འདྲའི་གི་སྐབས་སུ་ཨ་ནི་ཁོའི་གི་ཁོ་རང་གི་བུ་དེ་སུ་རེད་ཟེར་ན་པར་སི་པོ་ལོ་ལབ་མཁན་ཅིག་ཡོད་རེད་ད་པར་སི་པོ་ལོ་ཐུ་ཡང་ལབ་ཀྱི་རེད་བྱས་ཙང་འདི་ཡི་གི་ཨ་ནི་བུ། ཆེ་ཆུང་གཉིས་ཡོད་རེད་ཆུང་བ་དེ་ཨལ་ཏན་ཁང་ལབ་མཁན་དེ་རེད། བྱས་ཙང་ཨལ་ཏན་ཁང་ལབ་མཁན་དེ་དུས་སྐབས་དེའི་སྐབས་སུ་ག་ལ་བསྡད་ཡོད་རེད་ཟེར་ན་དེ་ཤག་ང་ཚོས་གི་རྒྱ་ནག་གི་བྱས་ན་ནང་སོག་ལབ་དགོས་རེད་བ། ནང་སོག་གི་མཁར་སྔོན་པོ་ལབ་མཁན་ད་ཁོ་གཙོ་བོ་དེ་ནང་སོག་རྒྱལ་ས་ལོ་དེ་ར། མཁར་སྔོན་པོ་ལབ་མཁན་དེ་བྱས། ཨ་ནི་ང་ཁ་སང་ང་ཚོ་སོག་པོ་ལ་རིགས་མང་པོ་ཡོད་པའི་ནང་ནས་ད་སོག་པོ་ཐུ་མེད་དང་ཨུར་ཏུས་དང་ཆ་ཧར་དང་ཧལ་ཧ་ཟེར་མཁན་བཟོ་འདྲ་དང། ཡང་ན་ཇུན་གར་གྱི་ནང་ལ་སོག་པོ་ག་རེ་ཟེར་ན་ཨོ་རོད་ཚོ་བཞི་ཇུན་གར་ཐོར་མོ་ཐོར་གོད་ཧོ་ཐོག་ཐུ་ཟེར་ཚན་ཁྲ་དང་མང་པོ་ཡོད་པའི་ནང་ནས་དེ་གླེམ་ཏེ་ང་ཚོས་ཀྱི་སོག་པོ་དེ་སུ་རེད་ཟེར་ན་ཐུ་མེད་ལབ་མཁན་དེ་རེད་དེ་ག་རེ་ཟེར་ན་ཨལ་ཏན་ཁང་དགེ་ལུགས་པའི་ཀྱི་རྒྱལ་བ་བསོད་ནམས་རྒྱ་མཚོ་དང་འབྲེལ་བ་ཞུས་ས་དེ་བྱས་ཙང་ད་དུས་སྐབས་དུས་སྐབས་སུ་སོག་པོ་ཚོ་ཆེན་བཞི་བཅུ་ཟེར་སོ་དང་ཚོ་ཆེན་དྲུག་ཟེར་སོ་དང་ཚོ་ཆེན་བཞི་ཟེར་བཟོ་འདྲ་སོག་པོ་ནང་ཁུལ་སིལ་བུ་ཐོར་རེད་ང་ཚོ་དང་གཅིག་པ་གཅིག་རྐྱང་ཅན་སིལ་བུ་ཐོར། སིལ་བུ་ཐོར་ཀྱི་སྟབས་ཁོ་ཚོས་ཀྱིས་སོ་སོའི་སུས་སུ་ཡང་ཁ་རྒན། སོག་པོའི་རྒྱལ་པོ་གཙོ་བོ་དེ་ཆགས་ཡས་ལ་འབད་བརྩོན་བྱེད་དགོས་ར་ནང་ཁུལ་ལ་འགལ་ཟླ་ཞེ་པོ་འགྲོ་དགོས་བ་རེད། ནང་ཁུལ་ལ་འགལ་ཟླ་ཞེ་པོ་འགྲོ་དུས་སྐབས་སུ་དུས་སྐབས་དུས་སྐབས་སུ་སོག་པོ་ཀྱི་སྟོད་ལ་ཧལ་ཧ་ལབ་མཁན་འདི་ལ་ཇོ་ནང་བ་དང་འབྲེལ་བ་བྱུང་རྗེས་ཁལ་ཁ་རྗེ་བཙུན་དམ་པ་ཇོ་ནང་ཏཱ་ར་ནཱ་ཐ་སྐུ་ཕྲེང་ད་དེའི་རྗེས་མ་དེ་སོག་ཡུལ་ལ་འཁྲུངས་ཡས་ཞོར་བ་ཧལ་ཧ་ལབ་མཁན་འདི་ལ་ང་ཚོས་དེ་ཤེས་ནས་ཁལ་ཁ་རྗེ་བཙུན་དམ་པ་ལབ་ཀྱི་འདུག་བྱས་ཙང་དེ་འདྲས་ཀྱི་འབྲེལ་བ་བྱེད་ཀྱི་ཁོ་ཚོས་ཀྱིས་དེ་ཚོ་ལ་འབྲེལ་བ་བྱེད་ཀྱི་ཨ་ནི་སོག་པོའི་གི་མི་མང་དེ་ཚོ་ནང་པ་སངས་རྒྱས་ཆོས་བྱེད་ཅེས་ཨ་ནི་འདིས་གི་དད་ལྡན་མི་མང་ག་ཚོད་བྱུང་པ་ན་ཁོ་རང་ཚོའི་འཚོ་བ་དེ་སྟོབས་ཤུགས་ཆེ་བོ་ཆགས་བསྡད་དགོས་རོ། དེ་འདྲས་གི་ནང་ཁུལ་གི་ཁོ་ཚོ་ལ་ཅིག་ཅིག་འགལ་ཟླ་བྱས་ར་བྱས་ཙང་སོག་པོ་གི་ང་ཚོས་གི་ཐུན་མོང་སྣང་ངོ་ལ་བལྟས་ན་སོག་པོ་གི་བོད་པའི་ནང་ཆོས་ལ་དེ་འདྲས་ཅིག་གི་བྱས་ནས་རྒྱབ་སྐྱོར་ཟེར་ན་འབྲེལ་བ་ག་རེ་བྱས་ནས་བྱས་རེད་ཨལ་ཏན་ཁང་ལབ་མཁན་ཚོ་དོན་དངོས་ལ་ནང་པ་མ་རེད་ཁོ་རང་དཔེ་དེ་ཨོང་གོ་ཡིན་ནང་བྱས་ཅིག་གི་ཕྱི་པ་གི་ཟེར་ན་ད་ང་ཚོས་དེ་ཤ་བྱས་ན་ག་རེ་ལོས་རོ། ད་བྱས་ཙང་ཁོ་ཚོའི་ཆོས་ལུགས་དེ་བྱས་ཙང་ཅིག་བྱས་ན་ང་ཚོའི་རྒྱ་ནག་ལ་ཡོད་གི་ས་མན་ཆོས་ལུགས་ལབ་མཁན་ཆོས་བོད་ཡིག་གི་བཟོ་འདྲ་ཞིག་གི་གང་ཅིའི་ཆོས་ལུགས་ང་ཚོའི་ནང་པ་མ་གཅིག་གཉིས་ཀྱིས་སེམས་ཅན་མང་པོ་ཅིག་འཚེ་བ་བྱེད་མཁན་གྱི་དེ་ཆོས་ལུགས་དེ་འདྲ་ཞིག་རེད་ཁོ་རང་དེ་འདྲ་ཧོབ་སྟེ་ཁར་སོ་ཡག་ག་ཟེར་ན་ནང་པ་ཆགས་ཡས་དེ་གཅིག་ན་ང་ཚོའི་ཆོས་ལུགས་ཀྱི་ཕྱིར་ན་ད་སྐྱེ་བ་སྔོན་མའི་ཀྱི་ག་ཟེར་ན་ལས་དང་ཡང་མིན་ན་ག་ཟེར་ན་ཁོ་རང་གི་བསོད་ནམས་དང་དེ་འདྲས་ཀྱི་རྐྱེན་པས་གྱི་གནས་སྟངས་ཅིག་ལ་ནི་ནང་པ་ལ་ཆགས་རེད་ཟེར་གྱི་ཅིག་ཡོང་གི་རེད་དེས་ན་ཐུན་མོང་སྣང་ངོ་ལ་ཁོ་ག་རེ་བྱེད་ནས་ནང་པ་ཆགས་རེད་ཟེར་ན་སོག་པོ་སོག་པོ་ནང་ལ་ནང་ཆོས་དར་ཡས་དང་ཆོས་ལུགས་ནང་ཆོས་ལ་བརྟེན་ཅིང་སོག་པོའི་འཚོ་བ་སོ་སོ་ཡི་ཆབ་སྲིད་ཀྱི་སྟོབས་ཤུགས་ཆེ་རུ་གཏང་གི་ཡོད་འདུག་པས་སོ་ཨ་ནི་ཨལ་ཏན་ཁང་གིས་ད་བོད་ཀྱི་བླ་མ་ནང་ནས་ནི་རྒྱལ་བ་བསོད་ནམས་རྒྱ་མཚོ་ཚུར་ཞིག་གདན་འདྲེན་ཞུས་དགོས་ཡོད་ཀྱི་ཁོ་རང་ཚོའི་བསམ་བློ་འདི་འདྲ་ཞིག་འཁོར་འདུག་ག། བྱས་ཙང་འདི་འདྲས་འཁོར་ཨོ། བྱས་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་དྲུག་ལོ་ལ་ཨ་ནི། རྒྱལ་བ་བསོད་ནམས་རྒྱ་མཚོ་མ་སོག་ཡུལ་ལ་གདན་འདྲེན་ཞུས་རེད་པ། སྤྱི་ལྔ་བརྒྱ་བདུན་ཅུ་དོན་དྲུག་ལོ་ལ་ལོ་སོག་ཡུལ་ལ་གདན་འདྲེན་ཞུས་ཨ་ནི་རྒྱལ་བ་བསོད་ནམས་རྒྱ་མཚོ་སོག་ཡུལ་ལ་ཆིབས་བསྒྱུར་གནང་པའི་རྗེས་ལ་ཡིན་པས་ན་ནི་སྤྱན་འདྲེན་གནང་ཡ་དག་དེ་འདི་མང་པོ་ཅིག་གི་ཐོག་ནས་དམིགས་བསལ་དེ་སོག་ཡུལ་གྱི་དེ་མཛད་པ་ཆེ་ཤོས་དེ་ག་རེ་ཆགས་གནང་གི་ཡོད་རེད།
ད་སོག་ཡུལ་གྱི་མཛད་པ་ཆེ་ཤོས་དེ་འགྲོ་བ་ལ་གཅིག་ནས་ད་ནང་ང་ཚོས་གོང་དུ་བཤད་པའི་ཨལ་ཐན་ཁང་ཟེར་མཁན་ཁོ་རང་སྟོབས་ཤུགས་ཆེན་པོ་རེད་བ། ཆ་ཧར་གྱི་ག་རེ་ཟེར་ན་དེ་ཐུ་མེད་ཀྱི་རྒྱུད་པ་བྱས་ཏེ། ཨལ་ཐན་ཁང་སྟོབས་ཤུགས་ཆེན་པོ་རེད་སྟོབས་ཤུགས་ཆེན་པོ་དེ་ང་རང་ཚོའི་བོད་པའི་གྱི་ག་རེ་ཟེར་ན་ད་ནང་ནང་པ་སངས་རྒྱས་ཀྱི་ཆོས་ལུགས་ལ་བཀུག་ཐུབ་པ་ཡིན་པ་སོང་ཙང་ཁོ་རང་གི་མངའ་འོག་གི་མི་སེར་ཚང་མ་ལོ་ནང་པ་ལ་ཆགས་རྗེས་ད་ནང་པ་ཆགས་རྗེས་ཟེར་ནས་འདི་ཤ་ང་ཚོའི་ཡེ་ཤུ་དང་ནང་པ་དང་ཁ་ཆེ་དེ་འདྲ་ཆོས་ལུགས་བསྒྱུར་ཡས་ཀྱི་སྐད་ཆ་ཙམ་མ་རེད་དེ་ལ་ག་རེ་ཕན་ཐོགས་བྱུང་ཡོད་རེད་ཟེར་ན་ཨལ་ཐན་ཁང་ཁོ་རང་གིས་དུས་སྐབས་དེའི་སྐབས་སུ་ཨ་ནི་དཔེ་དེ་སེམས་ཅན་མང་པོ་ལ་འཚེ་བ་ཞེ་པོ་བྱེད་ཀྱི་འདུག་ཨ་ཨོང་གོད་ལབ་མཁན་ཅིག་གིས་ཁོ་རང་ཚོར་ཕོ་ལྷ་ཅིག་ལ་ཅིག་བརྩིས་ཅིག་དེས་ཨ་ནི་མཆོད་པ་བྱེད་དུས་སྐབས་སུ་སེམས་ཅན་མང་པོ་ཅིག་བརྒྱ་ར་སྟོང་འདྲ་མང་པོ་ཅིག་ག་རེ་ཟེར་ན་ད་ཟླ་བ་མི་རིང་བ་རེད་ལོ་ཡང་མིན་ན་ཉ་སྟོང་ཚེས་བརྒྱད་ཟེར་ཅིག་ང་ཚོས་ཞུ་ར་ད་ག་ཚད་ད་ཚེས་བཟང་དུས་བཟང་གིས་ཁོ་རང་ཚོས་བརྩི་སྟངས་ཅིག་ལ་དཔེ་བྱས་ན་རྟ་དེ་འདྲ་ཁྱུ་དེ་འདྲ་ཨ་ནི་ག་རེ་ཟེར་ན་དམར་མཆོད་དེ་འདྲ་བྱེད་ཅིག་ཨ་ནི་དེ་ལ་ཟླ་བའི་མཆོད་པ་འདུག་ལོ་ཡི་མཆོད་པ་འདུག་ད་ང་ཚོས་བྱས་ན་ནེ་པ་ལི་གི་ཅིག་བྱེད་པ་ག་རེ་སེམས་ཅན་མང་པོ་ཨེ་མ་ཧེ་བསད་ཡས་བྱེད་པ། དེ་ལྟ་བུ་གི་ཆོས་ལུགས་ཅིག་དར་འདུག་ག་བྱས་ཙང་དེ་ཨལ་ཐན་ཁང་ཁོ་རང་ནང་པ་ཆགས་བྱས་དེ་གི་ཨ་ནི་ཆོས་ད་ག་རེ་ཟེར་ན་ཨོང་གོད་ཟེར་འདི་ལ་དད་པ་བྱེད་གི་ད་ང་ཚོ་བྱེད་ན་ཅིག་བྱེད་ན་དེ་ག་འདི་ས་མན་གི་ཆོས་ལུགས་ཡིན་ན་ཅིག་ལབ་ཀྱི་འདུག་ད་ང་ཆོས་ལུགས་དེ་རྩ་བའི་ག་འདྲ་ཅིག་རྒྱབ་ལྗོངས་ལ་ཅིག་ག་འདྲ་ཡིན་མ་ཧ་གོ་མ་སོང་དེ་ཡིན་ནའང་ད་ང་ཚོས་དམར་མཆོད་བྱེད་མཁན་གི་ཆོས་ལུགས་དེ་ལ་འབྲེལ་བ་ཞུ་བ་རེད་བྱས་ཙང་དེ་ཨལ་ཐན་ཁང་ཁོ་རང་གི་མངའ་ཁོངས་ཀྱི་ད་ཚོ་པ་ད་ལྟའི་ཆར་བྱས་ན་ང་ཚོའི་ནང་སོག་གི་མཁར་སྔོན་པོ་ལྟེ་བ་བྱས་པའི་འདི་གཡས་གཡོན་ཚོ་པ་ཚང་མ་ལོ་བྱེད་མི་ཆོག་པའི་བཀའ་རྒྱ་བསྒྲགས་རེད་ཁྲིམས་བསྒྲགས་རེད། དེས་ཁྲིམས་བསྒྲགས་ཡས་དེ་ཨ་ནི་ག་རེ་ཟེར་ན་འདི་ནས་བྱས་རྗེས་གཅིག་ནས་སོག་པོ་ནང་པ་ཆགས་རེད་དེ་སོག་པོ་ནང་པ་ཆགས་པ་དེ་ང་ཚོའི་ནང་པའི་ཞེན་ཁོག་གི་སྐད་ཆ་ཞིག་མ་ཡིན་པ་བྱས་རྗེས་སེམས་ཅན་མང་པོ་ཞིག་ལ་འཚེ་བ་བྱེད་ཡས་ཀྱི་རྒྱུན་ཆད་དེ་རང་རྒྱལ་བ་བསོད་ནམས་རྒྱ་མཚོ་གིས་རྦད་དེ་གྲངས་མེད་པའི་སེམས་ཅན་མང་པོ་ཞིག་ག་རེ་སྲོག་སྐྱོབ་གནང་རེད་པ་སྲོག་སྐྱོབ་གནང་བ་འདི་གི་ཐོག་ནས་མཛད་པ་མི་ས་ཞེ་བོ་ཅིག་ཆགས་ཏེ་འགྲོ་བ་གཅིག་དེར་གཉིས་ནས་ད་འདི་ནས་བྱས་རྗེས་གཞི་ནས་ད་སོག་ཡུལ་ནང་ལ་ནང་པ་འགོ་ཚུགས་ཡས་དང་ནི་དུས་སྐབས་དེའི་སྐབས་སུ་སོག་ཡུལ་ནང་ལ་དགོན་པ་ཅིག་ཕྱག་བཏབ་གནང་རེད་ད་ཐེག་ཆེན་ཆོས་འཁོར་གླིང་ལབ་མཁན་ཞིག་དགོན་པ་ཅིག་ད་ད་དེ་སོག་པོ་ཡིན་དང་མ་ཡིན་ད་ང་ཚོས་ཞེ་དྲག་ཧ་གོ་ཡས་མི་འདུག་རྒྱུ་མཚན་ག་རེ་རེད་ཟེར་ན། ཐེག་ཆེན་ཆོས་འཁོར་གླིང་ལབ་མཁན་དེ་དུས་སྐབས་དེའི་སྐབས་སུ་ད་བོད་དབུས་ངོས་ལ་ད་ཁྱིང་འགྲོ་ག་ལ་ང་ཚོས་ཞུས་པ་ནང་ལྟར་ལྷ་ས་ངོས་ལ་རྒྱལ་རྒྱུད་མང་པོ་བྱས་ལྷོ་ཁ་ངོས་ལ་མང་པོ་བྱས་གཙང་ངོས་ལ་མང་པོ་བྱས་མངའ་རིས་ངོས་ལ་ནི་དེའི་དབང་སྒྱུར་བྱས་དེ་དགོས་ལ་ད་བའི་དབང་སྒྱུར་བྱས་བསྡད་དེ་ཡོད།

ཨལ་ཐན་ཁང་གིས་ཕྱོགས་བཞི་ལ་བུ་དགུ་རེ་བཞུགས་བར་གང་ཅེ་བུ་དེ་ཚང་མ་ཨལ་ཐན་ཁང་དང་མཉམ་འབྲེལ་ལུགས་བྱས་རྗེས་ཆབ་སྲིད་འཛིན་གྱི་ཡོད་དུས་སྐབས་སུ་ང་ཚོའི་བོད་ཀྱི་ཨ་མདོ་གི་ས་ཁུལ་མང་པོ་ཅིག་ལ་སོག་པོ་གི་དེ་ཆགས་བསྡད་ཡོད་ད་དབང་སྒྱུར་ཆགས་བསྡད་ཡོད། སོག་པོ་མཚོ་སྔོན་པོ་ལྟེ་བ་བྱས་པའི་ཨ་མདོའི་རྒྱལ་རྒྱུད་འདི་ཚོ་ལ་བོད་དེ་སོག་པོས་ཞེ་བོ་ཞིག་དབང་སྒྱུར་བྱས་རྗེས་ད་དེ་དེ་འདྲའང་ཡང་ཁོ་ཚོའི་རྒྱུད་པ་ཟེར་ན་དེ་འདྲའང་དེ་འདྲ་ཡོད་རེད་བ། རུས་ཟེར་དགོས་རེད་དེ་སོག་པོ་ཆེ

རྨ་ཆུ་ངོས་ལ་ཡོད་པ་དེ་བྱས་ན་འདི་ཚུལ་བརྗོད་ཀྱི་གཅན་ཚ་ངོས་ལ་ཡོད་རྒྱུ་དེ་ཚང་མ་ལ་སོག་པོའི་དབང་སྒྱུར་ཞེ་པོ་བྱས་འདུག་ཨ་ས་ཆ་འདི་ཚོ་ལ་ད་མུག་ས་ཡ་ཀླུ་བྱེ་དེ་འདྲ་ཡོད་རེད་བྱས་ཙང་དེ་འདྲ་ང་ཚོའི་ཐེག་ཆེན་ཆོས་འཁོར་གླིང་ལབ་མཁན་དེ་སོག་པོའི་ས་ཆ་རང་ཡིན་ན་ཡིན་ཨ་དེ་སོག་པོའི་ཆེད་དུ་དགོན་པ་དེ་ཕྱག་བཏབ་གནང་རྒྱུ་ཞིག་རེད་ཨལ་ཐན་ཁང་ཁོ་རང་ཨལ་ཐན་ཁང་དང་དེ་ཧོང་ཐའི་ཇི་དེ་གཉིས་གཉིས།

དགུ་བརྒྱ་བཅུ་གཉིས་ཡས་ཡོན་དུས་ཚོད་སྐབས་སུ་ཡང་ཡང་སོག་པོ་དང་བོད་གཉིས་གནས་སྟངས་འདི་འདྲ་པོ་ཞེ་པོ་ཅིག་ཆགས་བསྡད་རེད་རོགས་དམར་ཤོག་ད་དེའི་རྗེས་སོག་པོའི་ཡང་ཆོས་དང་རིག་གཞུང་བཅས་པ་དམར་ཤོག་གིས་ད་གཏོར་བཤིག་བཏང་ཡ་ད་འདི་འདྲ་ཅིག་ཆགས་བསྡད་ཡོད་ལ་ང་ཚོ་བོད་ལ་ཆ་བཞག་ན་དམར་ཤོག་གི་ཉེན་ཁ་དང་དེའི་ཁྲོད་ནས་ད་རྗེས་ལ་ནི་དུས་རབས་ཉི་ཤུའི་ནང་ལོགས་ལ་སོག་པོ་དང་བོད་ཀྱི་ཡང་སྟོབས་ལགས་ཀྱིས་གསུངས་པ་ནང་བཞིན་རེད་སྐྱིད་སྡུག་འདི་ཡིན་པ་ཡིན་ན་འདྲ་པོ་ར་ཅིག་གི་ཐོག་ནས་ནི་དམར་ཤོག་གིས་ནང་པ་སངས་རྒྱས་པའི་བསྟན་པ། གཏོར་བཤིག་བཏང་ཡ་དེ་དུས་རབས་ཉི་ཤུའི་ནང་ལ་ཐོན་པ་ཅིག་རེད་བ། ཤི་ཙང་ཐུབ་ལགས་ནི་ད་ལྟ་གསུངས་དུས་ད་སོག་ཡུལ་ལའང་སྐབས་དེ་དུས་ད་ནང་འཁྲུག་པ་མང་པོ་ཅིག་ཡོད་ས་རེད་རྒྱལ་བ་སྐུ་འཕྲེང་གསུམ་པ་ནི་བསོད་ནམས་རྒྱ་མཚོ་མཆོག་གིས་བོད་ཀྱི་ནང་འཁྲུག་ལ་བར་འདུམ་གནང་བ་ཅིག་གི་མཛད་པ་ཅིག་ངོས་འཛིན་ཞུ་གི་ཡོད་ལ་སོག་པོ་ལའང་དེ་ག་ནང་བཞིན་གྱི་མཛད་པ་ཅིག་བྱུང་ཡོད་ན། ལ་བ་སོག་པོ་ལ་འགྲོ་སྐོར་ལ་བར་འདུམ་འདི་འདྲ་གནང་ཡོད་རེད་དཔེ་བཞག་ན་སོག་པོ་ཨུར་དུས་དང

ངོས་འཛིན་བྱས་ན་ནང་སོག་གི་མཁར་སྔོན་པོ་ལ་ཉེ་བར་འདུག་ང་ཚོས་ནང་སོག་རང་རེད་སོག་པོ་ནང་སོག་གི་མཁར་སྔོན་པོ་ད་དེང་སང་མཁར་སྔོན་པོ་ཟེར་དུས་དངོས་སུ་ཁོ་རང་ཚོ་རྒྱལ་ས་ལུ་ཤུགས་ཆེ་ཤོས་དེ་བརྩི་གི་འདུག་ཨ་སོག་པོ་གི་འདི་གི་ས་ཆ་དེ་ལ་མྱ་ངན་ལས་འདས་རེད་བ་ལགས་འོང།
བྱས་ཙང་ད་འདི་ཡིན་ནའི་ཡང་རྒྱལ་བ་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་གིས་མཛད་པ་ཁ་ཤས་གནང་གི་ཡོད་ལ་ད་ང་ཚོ། ཡང་གོང་ལ་སྟོབས་ལགས་ཀྱིས་ཨ་ནི་རྒྱལ་བ་སྐུ་འཕྲེང་གསུམ་པའི་མཛད་པ་འདི་གའི་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་པའི་དུམ་བུ་ཅིག་དེ་ཟུར་ལ་ནི་སྙན་སྒྲོན་ཅིག་ཞུ་གི་ཡིན། རྒྱལ་བ་རིན་པོ་ཆེ་སྐུ་འཁོར་ལྟོས་ཆེན་པོ་བཅས་མེ་གླང་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བདུན་པའི་ཟླ་བ་བཅུ་གཅིག་པའི་ཚེས་ཉེར་དྲུག་ཉེར་དྲུག་ཉིན་འབྲས་སྤུངས་ནས་ཆིབས་ཁ་བསྒྱུར་གདན་ས་ཆེན་པོ་དགའ་ལྡན་དང་རྭ་སྒྲེང་གནས་སོགས་སུ་གནས་གཟིགས་གནང་སྟེ་དགའ་ལྡན་ཁྲི་རིན་པོ་ཆེས་དབུས་གདན་ས་ཁག་གི་སློབ་དཔོན་དང། གོང་དཀར་རྩེའི་སྐུ་ཚབ་སོགས་བོད་ཀྱི་ཆེ་དགུ་ཁག་ནས་རྭ་སྒྲེང་བར་ཕེབས་སྐྱེལ་ཞུ་བར་བཅར། ས་སྟག་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བརྒྱད་ཟླ་བ་ལྔ་པའི་ཚེས་བཅོ་ལྔ་ཉིན་རྩོད་དུས་ཀྱི་འཁོར་ལོས་སྒྱུར་བའི་རྒྱལ་པོ་ཨལ་ཏན་རྒྱལ་པོ་ཉིད་མཐའ་འཁོབ་མུན་པའི་གླིང་དཀར་པོར་བྱས་པའི་བརྡ་ཆད་དུ་གོས་དཀར་པོ་གསོལ་བཙུན་མོ་དང་འཁོར་ཁྲི་ཕྲག་དང་བཅས་འོངས་ནས་དད་གུས་ཆེན་པོས་བསུས་ཏེ་མཆོད་ཡོན་ཐོག་མར་མཇལ། རྒྱ་ནག་ནས་རྒྱལ་པོ་ཧོང་ཁི་ཏུར་གྱིས་མི་སྣ་དང་ཞུ་ཡིག་དང་གུས་འདུད་བཅས་འབྱོར་གན་ཇུ་དུ་ཐང་ཞེས་དུད་ཁྲི་སྐོར་བཅུ་གསུམ་ལ་དབང་བསྒྱུར་བའི་མི་དཔོན་གྱིས་གདན་དྲངས་པ་བཞིན་ཕེབས་པའི་སྤྲུལ་པའི་སྡེ་དང་མ་ཏི་སི་སོགས་ལ་ཡང་ཕེབས་ཏེ་ཆོས་འབྲེལ་དང་ཡུལ་དེའི་དཔོན་གྱིས་དམག་མི་ཁྲི་ཕྲག་གི་བསུ་བ་དང་བཅས་ཕོ་བྲང་བདེ་སྐྱིད་སྦུག་ཏུ་ཕེབས་ཁྲོམ་ལ་སྤྱན་རས་གཟིགས་ཀྱི་དབང་གནང་བ་རྒྱ་ནག་དང་ཡུ་གུར་སོག་པོ་གསུམ་གྱི་སྐད་བཤད་པའི་ལོ་ཙཱ་གསུམ་གྱིས་བསྒྱུར་རྒྱ་སོག་གི་མི་བརྒྱ་ཕྲག་དུ་མ་རབ་ཏུ་བྱུང་དེ་ནས་སླར་ཐེག་ཆེན་ཆོས་འཁོར་གླིང་དུ་ཕེབས། ད་ཕལ་ཆེར་མཁར་སྔོན་པོར་ལོ་གཉིས་ཙམ་བཞུགས་ཡོད་རེད་རྒྱལ་བ་རིན་པོ་ཆེ་ཡང་བོད་ལ་ཆིབས་བསྒྱུར་གནང་དགོས་བྱས་མི་དྲག་ཏུ་ཨ་ནི་ཕེབས་ལམ་ནས་སྙུང་བྱས་ད་སྔས་མ་ཆིང་གིས་ཁཱན་གྱི་ཁོ་ཚོའི་ཕོ་བྲང་རྙིང་པ་ཨ་ནི་ཤང་དུ་ཟེར་མཁན་དེར་ཆིབས་བསྒྱུར་གནང་རྒྱལ་བ་རིན་པོ་ཆེ། ཞལ་ཆེམས་ལ་སོགས་པ་དེ་ཚོ་སྒང་ག་གནང་ནས་དེའི་དགོངས་པ་རྫོགས་པ་རེད། ད་འདི་ནས་སྟོབས་ལགས་རྒྱལ་བ་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོ་གཅིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ལོ་ལ་སོག་ཡུལ་ལ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་གྱི་མཛད་པ་ཅིག་བྱུང་གནང་ཡོད་རེད་བྱས་ཙང་དེ་ཡིན་དུས་དེ་ནས་ཨ་ནི་གཅིག་སྟོང་ལྔ་བརྒྱ། བརྒྱད་ཅུ་གྱ་དགུའི་ལོ་ལ་རྒྱལ་བ་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོ་སོག་ཡུལ་ལ་སྐུ་འཁྲུངས་ཡོད་རེད་ལ་དགོང་ལོ་བཞི་ལ་ཕེབས་པའི་སྐབས་ལ་ནི་རྒྱལ་བ་བསོད་ནམས་རྒྱ་མཚོའི་ཡང་སྲིད་ལ་ངོས་འཛིན་ཞུས་གནང་ཡོད་རེད་བྱས་ཙང་ཡང་ང་ཚོ་གཤམ་ལ་ནི་རྒྱལ་བ་སྐུ་འཕྲེང་བཞི་པའི་མཛད་རྣམ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན་ད་རྒྱལ་བ་སྐུ་འཕྲེང་བཞི་པ་འདི་དམིགས་བསལ་སོག་ཡུལ་ནས་འཁྲུངས་པའི་སོག་པོ་གཅིག་གི་ཆགས་གནང་གི་ཡོད་རེད་པ། ལགས་འོ་སྒྲོལ་དཀར་ལགས་དེ་ག་རང་རེད་ད་ང་ཚོའི་རྒྱལ་བ་སྐུ་ཕྲེང་ན་རིམ་ནང་ནས་ད་མི་རིགས་གཞན་པ་ལ་འཁྲུངས་རྒྱུ་ཅིག་དེ་རྒྱལ་བ་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་ཆགས་བསྡད་ཀྱི་འདུག་ད་སྒྲོལ་དཀར་ལགས་གསུངས་པ་ནང་ལྟར་རང་རེད་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་དགུ་གི་ནང་ལ་ད་རྒྱལ་བ་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་དེ་སོག་ཡུལ་ད་གཙོ་བོ་དེ་སོག་པོའི་ཡང་ཡའི་ཨལ་ཐན་ཁན་ད་ཁོ་རང་ཚོ་གི་རྒྱུད་པ་ལོ་ཅིག་རེད་སེ་ཆེན་ཆོས་ཁུར་ལབ་མཁན་ཅིག་རེད་འདིའི་གི། ད་ལྕམ་ཆུང་བ་ཁོ་རང་ལ་ད་བཙུན་མོ་ལོ་གཉིས་འདུག་ཨ། འདིའི་ཆུང་བ་དེ་ལ་འཁྲུངས་འདུག་ཨ། འདི་འདྲའི་ཅིག་འཁྲུངས་ཡས་ཀྱི་གནས་བབ་དེ་ད་ང་ཚོས་དེ་ད་གནས་སྟངས་ལོ་དེ་ག་འདྲ་བྱས་ནས་འཁྲུངས་བསྡད་རེད་ཟེར་ན་སོག་པོ་ལ་མུ་མཐུད་ཀྱི་མཛད་པ་དཔེ་དང་འདི་འདྲས་ཀྱི་ཅིག་གནས་སྟངས་ལོ་ཅིག་ཆགས་བསྡད་ཡོད་ཀྱི་སྣང་ཚུལ་ལོ་གཅིག་ཡོད་རེད། ཡང་གནས་སྟངས་འགའ་ཤས་ཀྱི་ཐོག་ནས་བྱས་ན་དུས་སྐབས་དེའི་སྐབས་སུ་ཨ་ནི་ད་པེ་ཀིང་པེ་ཀིང་སླར་ཡང་མར་ཆིབས་བསྒྱུར་གནང་དགོས་ལོ་ཤག་ར་བསོད་ནམས་རྒྱ་མཚོ། ཞུས་བཟང་གི་ལོང།
གནས་སྟངས་ཐོག་ནས་ད་ཕེབས་ཏེ་སྐུ་མྱ་ངན་ལས་འདས་དེ་ཡང་སྐུ་གནས་སྟངས་ག་འདྲ་བྱུང་ནས་འདས་ཡོད་འགྲོ་འདི་ལ་ང་ཚོས་ག་རེ་ཟེར་ན་ད་དོགས་པ་བྱས་མི་ཆོག་པའི་ཅིག་བཟོ་འདྲ་ཞིག་རེད་ག་རེ་ཟེར་ན་སོག་པོ་ཁོ་རང་ཚོ་ལ་རྒྱལ་བ་དགོས་འདོད་ཞེ་བོ་ཡོད་རེད་པ། དགོས་འདོད་ཡོད་པ་དེ་ང་ཚོས་ག་ནས་རག་ཐུབ་ཀྱི་ཡོད་རེད་ཟེར་དུས་སྐབས་སུ་རྒྱལ་བ་སྐུ་ཕྲེང་ལྔ་པ་ཡང་སྲིད་ངོས་འཛིན་ཞུ་དུས་སྐབས་སུ་སོག་པོས་མར་འཁྱེར་འགྲོ་གི་རེད་ཟེར་གི་ཞེ་བོ་ཅིག་གསང་བ་ལོ་ཞེ་བོ་ཅིག་བྱེད་དགོས་བྱུང་ཡོད་པ་རེད་གཞི་རྩའི་སོག་པོ་དང་དུས་སྐབས་དུས་སྐབས་སུ་སྡེ་པ་སྐྱིད་ཤོད་པ་གཉིས་གྲོགས་པོ་ཉེ་བོ་རེད་དེ་ག་ནང་བཞིན་གྱི་སྡེ་པ་བསོད་ནམས་ཆོས་འཕེལ་དང་གྲོགས་པོ་ཉེ་བོ་རེད་ག་རེ་ཟེར་ན་ཁོ་གཉིས་ཉེ་བོ་བྱས་ནས་གཙང་པ་ལ་ཁ་གཏད་བཅག་དགོས་གི་ཡོད་རེད་བ། ཡིན་ནའང་ལ་ཡང། རྒྱལ་བ་སྐུ་ཕྲེང་ལྔ་པ་མར་སོག་ཡུལ་ལ་འཁྱེར་འགྲོ་འཁྱེར་འགྲོ་བྱེད་ཀྱི་རེད་ཟེར་གི་གནས་སྟངས་དེ་འདྲ་བྱུང་རྗེས་ང་ཚོས་གསང་བ་ལོ་ཞེ་བོ་བྱས་རྗེས། རྒྱལ་བ་སྐུ་ཕྲེང་ལྔ་པ་སྐུ་ན་ཆུང་དུས་སྐབས་སུ་དེ་ཅིག་ག་རེ་ཟེར་ན་སྒྲིབ་སྲུང་ལབ་དགོས་རེད་སྲུང་སྐྱོབ་ལོ་བྱེད་དགོས་བྱུང་རེད་བ། བྱས་ཙང་འདི་འདྲས་ཀྱི་གནས་ཚུལ་འདི་འདྲས་ཐོག་ནས་རྒྱལ་བ་མཚན་སྙན་ཆེན་པོ་ཞེ་བོ་ཆགས་ཏེ་ཨ་ནི་ད་དེ་འདྲས་ཅིག་ཁོ་རང་ཚོའི་གི་ས་ཁུལ་འདི་ཚོ་ལ་འཁྲུངས་པ་ཡིན་པ་ཡིན་ན། སོག་པོ་ཁོ་རང་ཚོའི་ཚོ་པ་དེ་དམིགས་བསལ་ཡོད་སོག་པོ་ཚོ་ཆེན་མང་པོ་ཅིག་རེད་བ། འདི་གི་སྟོབས་ཤུགས་ཆེན་པོ་ཆགས་འགྲོ་ཡས་དང་འདི་གི་ཐོག་ནས་མཚན་འདི་གི་ཐོག་ནས་ག་རེ་ཟེར་ན་ཅིག་ཁོ་ཚོ་ལ་དོན་དག་མང་པོ་འགྲུབ་ཀྱི་ཡོད་རེད་དེ་འདྲའི་ཡང་གནས་སྟངས་ཅིག་ཡོང་མི་ཆོག་པའི་ཅིག་རེད་མི་འདུག་ད་ང་ཚོའི་ཁར་ཆོས་ལུགས་པའི་ངོས་ནས་བཤད་ན་ཁོ་ག་རེ་ཟེར་ན་དེ་གི་ང་ཚོས་ཞུ་བ་ན་རེ་ཐུན་མོང་གི་མཛད་པ་མ་ཡིན་པའི་ཐུན་མོང་མ་ཡིན་པའི་མཛད་པ་ཞུ་བ་རེད་འདི་འདྲས་ཀྱི་ཐོག་ནས་སླར་ཡང་མར་སོག་ཡུལ་ལ་ངེས་པ་རྙེད་པའི་ཐོག་ནས་སངས་རྒྱས་ཀྱི་ཆོས་ལུགས་དར་སྤེལ་གཏང་དགོས་ཀྱི་དགོངས་པ་གཟིགས་རྗེས་སླར་ཡང་ཡར་པེ་ཀིང་པེ་ཀིང་ལ་ནི་མ་ཕེབས་གནང་བའི་དགོངས་པ་མྱ་ངན་ལས་འདས་ལ་དགོས་པ་ཐུན་མོང་མ་ཡིན་པ་དེ་ཡོད་ཆོག་གི་རེད་པ་ད་གང་ཅེ་ཨལ་ཐན་ཁན་གི་ཚ་བོ་ལ། སོག་པོའི་གི་ཐུ་མེད་ཐའི་ཇི་ཟེར་མཁན་དེའི་གི་རྒྱུད་པ་ལོ་ཅིག་ལ་སྐུ་འཁྲུངས་རེད་པ། ཡུམ་དེ་ག་རེ་ཟེར་ན་དེའི་གི་གི་ལྕམ་ཆུང་བ་དེ་རེད། ཨ། བྱས་ཙང་ད་དེ་ནས། དུས་སྐབས་འདིའི་སྐབས་སུ་ད་ཡང་སྲིད་ངོས་འཛིན་གནང་མཁན་དང་ཅིག་བྱེད་མཁན་དེ་གཙོ་ཆེ་ཤོས་དེ། ལ་མོ་ཚངས་པ་མཆོག་ད་ང་ཚོས་བར་སྐབས་ཅིག་ནས་བྱས་ནས་རྒྱལ་བ་པཎ་ཆེན་གཉིས་ཡང་སྲིད་ངོས་འཛིན་ཞུ་བའི་སྐབས་སུ་འགྲོ་སྟངས་ལོ་དེ་ཚངས་པ་དང་ཨ་ནི་དཔལ་ལྡན་ལྷ་མོ། ཨ་ནི་གནས་ཆུང་དེ་ཚོ་ལྷ་དེ་ཚོ་གསུམ་ལ་དྲིས་ཏེ་ལྷག་པར་དུ་པཎ་ཆེན་རིན་པོ་ཆེ་ཡིན་ན་ཚངས་པ་དང་ཨ་ནི་རིན་སྤུངས་ཀྱི་གཡུང་མཚོ་ལ་ཉེ་བཅུ་རེ་ཨ་ནི་རྒྱལ་བ་རིན་པོ་ཆེ་ཡིན་ན་ལྷ་མོའི་བླ་མཚོ་དང་ཨ་ནི་ག་སི་ན་དེ་དཔལ་ལྡན་ལྷ་མོ་ལི་ཏུ་ཐུགས་ཐག་གཅོད་གནང་ད་དེ་འདྲས་ཀྱི་སྲབ་ཅོག་ག་ལ་གང་འདམ་བྱས་ན་ཡིན་གང་འཚོལ་ཞིབ་ཞུས་པ་དེ་གིས་ཨ་ནི་འོས་ཕྲུག་ཁ་ཤས་ནས་ངོས་འཛིན་ཞུས་གནང་ཡ་ལུ་ཞོར་བ་ད་དུས་སྐབས་དེའི་སྐབས་སུ་ལམ་སྲོལ་དེ་ཤུགས་ཆེ་པོ་ད་མེད་པ་ཡིན་པ་སོང་ཙང་ཨ་ནི་ལ་མོ་ཚངས་པ་དང། ལྷག་པར་དུ་ད་གཙོ་ཆེ་ཤོས་དེ་རྒན་ལུགས་གཞན་ཉིན་དེ་དགའ་ལྡན་ཕོ་བྲང་གི་ཕྱག་མཛོད་སྐབས་དེ་དུས་གུ་ཤྲི་དཔལ་ལྡན་རྒྱ་མཚོ་ལབ་མཁན་ཞིག་ཡོད་རེད་ཁོ་རང་གིས་རྒན་ལུགས་ཞེས་གསོལ་དཔོན་ཚུལ་ཁྲིམས་རྒྱ་མཚོ་ལབ་མཁན་དེ་ཁོ་རང་གིས་ཁོ་རང་དང་གསོལ་དཔོན་འདྲ་བྱས་སོག་པོ་རིགས་སོག་ཡུལ་རང་ལ་ལྷག་ཡོད་ས་རེད་བྱས་ཙང་ལྷག་ཨ་ཅེ་ཨ་ནི་ཁོ་རང་གིས་ཨ་ནི་སོག་ཡུལ་ལ་འཁྲུངས་གྱུར་གྱི་ཨ་ནི་རྒྱལ་བ་ཡོན་ཏན་རྒྱ་མཚོ་དེ་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་གི་ཅིག་གནས་ཚུལ་དེ་འདྲ་འདུག་ཟེར་ཚུལ་དགའ་ལྡན་ཕོ་བྲང་གི་ཕྱག་མཛོད་གུ་ཤྲི་དཔལ་ལྡན་རྒྱ་མཚོ་ལ་ཚུལ་ཡིག་འབྲི་དེ་འདྲ་གནང་རྗེས་གསང་བརྡ་དེ་འདྲ་གནང་རྗེས་ཨ་ནི་གཞི་ནས་སོག་ཡུལ་ལ་འཁྲུངས་གནང་གྱུར་ཏེ་ཨ་ནི་ཡང་སྲིད་ལ་ངོས་འཛིན་ཞུ་ཡས་ཀྱི་གནས་བབ་ཞིག་ཆགས་བསྡད་འདུག་ཧ་ལམ་བོད་ལ་ཐུག་གདན་འདྲེན་ཞུ་ཡས་དེ་ལམ་སང་ཞུ་ཐུབ་ཡོད་མ་རེད་ཞུ་རྩིས་ཞུ་རྩིས་བྱས་རྗེས་ཨ་ནི་ཡབ་ཡུམ་གཉིས་སྲས་ལ་བེད་དེ་དེ་ཐུག་ན་ཞུ་རྩིས་ནི་བྱས་མེད་ཟེར་རེད་ཐུགས་བརྩེ་བ་ཆེ་པོ་ཡོད་རེད་སྲས་ལ་སོང་རྗེས་ད་ལྟ་འགོར་འགྱངས་བྱས་ཡིན་ས་རེད་གཙོ་བོ་འགོར་འགྱངས་བྱས་ཡིན་ས་རེད་འགོར་འགྱངས་དེ་འདྲ་མ་མཛད་ན་ང་ཚོས་དགུང་ལོ་ཆུང་དུས་ནས་ཡབ་ཡུམ་ལྷན་རྒྱས་ལ་ཡབ་ཆ་ནང་འགྲིག་ཡལ་ལོ་བཞོར་བ། ང་ཚོས་དཔེ་བཤད་ན་ང་རང་ཚོའི་དྲན་རྟོག་སེ་གོ་རེད་ང་རང་ཚོས་ཉེ་ཤོས་དེ་ལ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དེ་དགུང་ལོ་བཞི་ལྔ་ལ་མ་ནི་ཡབ་ཡུམ་ལྷན་རྒྱས་ལ་ཡ་གཅིག་ཨ་མདོ་ནས་ཡ་ལྷ་ས་ལ་ཆིབས་བསྒྱུར་གནང་ཡོད་རེད་བ། ཁོ་ག་རེ་སི་ན་རྒྱལ་བ་གི་མཛད་པ་དེ་དམིགས་བསལ་ཆགས་དགོས་འདུག་གོ་སོ་ཡིན་ན་སོག་པོས་འགོར་འགྱངས་བྱས་ཡིན་ས་རེད་བསམ་གི་འདུག་དེ་ང་རང་གི་དོགས་པ་རེད་དགུང་ལོ་ཧ་ལམ་བཅུ་གཉིས་བར་དུ་མ་ནི་ཡ་བཏང་ཡོང་མེད།

ད་ཆ་སྒྲོལ་དཀར་ལགས་གསུངས་ཡོད་ནས་དགུང་ལོ་བཅུ་བཞིའི་སྐབས་སུ་ནི་གཞི་ནས་སོག་ཡུལ་ནས་ཡ་གར་དབུས་ལ་ཡང་ཆིབས་བསྒྱུར་གནང་ཡས་ཀྱི་ཅིག་གནས་བབ་བྱུང་རེད་བ། ཆབ་སྲིད་ཀྱི་བསམ་བློ་དང་ནི་གཉིས་ཆ་ལི་ག་རེ་སི་ན་འདྲེས་ཅིག་ཡོད་རེད་ཁེ་ཕན་གྱི་ཆབ་སྲིད་ཀྱི་དབང་བསྒྱུར་བས་ཀྱི་ཆབ་སྲིད་ཀྱི་ཁེ་ཕན་སི་ན་འདྲ་མངའ་ཁོངས་རྒྱ་སྐྱེད་གཏོང་ཡས་སི་ན་འདྲ་དེ་འདྲས་ཀྱི་ཅིག་ཕན་ཐོགས་ཞུ་བ་རེད་ད་ཁེ་ཕན་སི་ན་རྒྱུ་མཚན་ག་རེ་སི་ན་རྒྱལ་བ་བསོད་ནམས་རྒྱ་མཚོ་གི་ཡང་སྲིད་རྒྱལ་བ་ཡོན་ཏན་རྒྱ་མཚོ་སོག་ཡུལ་ལ་འཁྲུངས་པ་ཡིན་ན་སོག་ཡུལ་ནང་ལ་ནི་གཅིག་ནས་བསྟན་པ་དར་ཐུབ་ཀྱི་རེད་བ། གཉིས་ནས་ཨེ་སུའི་བསྟན་པ་དར་ཐུབ་པ་རེད་སི་ན་དགེ་ལུགས་པའི་གྱི་གྲུབ་མཐའི་གི་བསྟན་པ་དེ་ཤུགས་ཆེན་པོ་དར་ཐུབ་པ་རེད་བ། དེ་དར་ཐུབ་པ་ཡིན་ན་དགེ་ལུགས་པ་ལ་ཨ་ནི་རྒྱབ་རྟེན་སོག་པོས་གྱི་རྒྱབ་སྐྱོར་བྱས་དང་སྦྱིན་བདག་ཡིན་ན་རེད་ཆོས་གཞིས་སི་གོ་ར་དེ་ཡིན་ན་རེད་ཤུགས་ཆེ་བར་འགྲོ་དགོས་བ་ར། ད་འདི་ག་ནང་ལྟར་གི་སོག་པོ་ཐུ་མེད་ཁོ་རང་ལས་ཚོ་ལ་ཆ་བཞག་པ་ཡིན་ན་ཨལ་ཏན་ཁང་ཁོ་རང་ལོས་ཆ་བཞག་པ་ཡིན་ན་ཨལ་ཏན་ཁང་གི་ཨ་ནི་འགོ་ཁྲིད་པའི་གྱི་སོག་པོའི་ཚོ་བ་དེ་ཨ་ནི་སྟོབས་ཤུགས་ཆེན་པོ་ཞེ་བོ་ཅིག་རྒྱལ་བ་རིན་པོ་ཆེན་གྱི་མཚན་སྙན་དེ་ལ་བརྟེན་བྱས་ཁོ་ཚོ་སྟོབས་ཤུགས་ཆེན་པོ་ཞེ་བོ་ཅིག་ཆགས་བསྡད་ཡོད་རེད་བ། ད་དེ། རྒྱལ་བ་རིན་པོ་ཆེའི་མཚན་སྙན་ལ་བརྟེན་བྱས་དབང་བསྒྱུར་བྱེད་ཀྱི་བསམ་བློ་བཏང་མཁན་དེ་མན་ཇུས་ཡང་བསམ་བློ་ཞེ་བོ་ཞིག་བཏང་བསྡད་འདུག་བ། མན་ཇུས་ཀྱིས་རྒྱལ་བ་རིན་པོ་ཆེ་མར་གདན་འདྲེན་ཞུ་ཡས་ཁོ་རང་བསམ་བློ་འདི་འདྲའི་ཐོག་ནས་བཏང་ཡོད་རེད་བ། ཧུ་ཧུ་ཧུ་ཧུ། བྱས་ཙང། ད་ཁོ་ག་རེ་ཟེར་དགོས་རེད། ཆོས་ཆོས་རེད་ཡ། ཆོས་དེ་ཆབ་སྲིད་པས་ཀྱིས་སོ་སོའི་གིས་དབང་བསྒྱུར་བྱེད་ཆེད་དུ་ག་རེ་ཟེར་ན་བེད་སྤྱོད་བཏང་བ་ཟེར་ན་འདྲ་གོ་སྐབས་ལེན་པ་ཟེར་ན་འདྲ་དེ་འདྲས་ཀྱི་སྣང་ཚུལ་ཅིག་ཡོང་བསྡད་ཀྱི་འདུག་བ། བྱས་ཙང་ཨོ་ད། ང་ཚོས་དེ་འདྲས་ཀྱི

སོག་ཡུལ་རང་ལ་དགེ་ལུགས་པའི་གྲུབ་མཐའ་ཤུགས་ཆེ་བོ་དར་རེད་སོག་ཡུལ་ཟེར་ན་སོག་པོ་ཚང་མ་དང་མ་རེད་ད་ག་ཟེར་ན་ཨལ་ཏན་ཁང་གི་འགོ་ཁྲིད་པའི་གི་སོག་པོའི་ཕྱོགས་དེ་ལ་རོགས་ང་ཚོས་དེ་ཤ་བྱེད་དང་འདི་འདྲའི་གི་གནས་བབ་ཆགས་རྗེས་དགེ་ལུགས་པ་དང་སོག་པོའི་གི་འབྲེལ་བ་དེ་ད་ཉེ་བོ་ཞེ་བོ་ཅིག་ཆགས་བསྡད་པ་རེད་ཉེ་བོ་ཆགས་བ་འདིའི་སྒང་ལ་རྒྱལ་བ་ཡོན་ཏན་རྒྱ་མཚོ་ཨ་ནི་སོག་ཡུལ་ལ་འཁྲུངས་རྗེས་ཨལ་ཏན་ཁང་གི་རྒྱུད་པ་དེ་འདྲ་ལ་འཁྲུངས་རྗེས་དེ་བས་ཡང་ཨ་ནི་དགེ་ལུགས་པ་དང་ཨལ་ཏན་ཁང་གི་རྒྱུད་པའི་འགོ་ཁྲིད་པའི་གི་སོག་པོ་དེ་དམིགས་བསལ་གྱི་འབྲེལ་བ་ཞེ་པོ་ཞིག་ཆགས་བསྡད་པ་རེད། ད་དེའི་གི་འབྲེལ་བ་དེ་སི་ཧ་ཁོ་ཁུ་ཨོ་རེས་ན་སླར་ཡང་ང་ད་ཀྱི་ང་འཇུག་གི་ཤེས་ཡས་ཀྱི་སོག་པོ་སྟོད་སོག་ལབ་མཁན་ཚོ་པ་ཨོ་རོད་ཚོ་བཞི་ལབ་མཁན་ཚོ། ཤིན་ཅང་ངོས་ལ་ཡོད་རྒྱུ་བྱས་ད་དེའི་གི་ཨ་ནི་སོག་པོ་སྨད་སོག་གི་ནང་ལ་དགེ་ལུགས་པའི་གྲུབ་མཐའ་ཤུགས་ཆེ་བོ་དར་གྱི་ཡོད་པ་དང་རྒྱལ་བ་རིན་པོ་ཆེའི་མཚན་སྙན་དེ་ཤུགས་ཆེ་བོ་འགྲོ་གི་ཡོད་པ་དེ་ཨོ་རོད་ཚོ་བཞི་ཁོ་ཚོས་ཧ་གོ་རྗེས། ཁོ་ཚོའི་ངོས་ནས་ཡང་ད། ནང་པ་ལ། ནང་པ་ཟེར་ན་འདྲ་ང་ཚོའི་བོད་ཀྱི་སངས་རྒྱས་ཆོས་ལུགས་དང་ལྷག་པར་དུ་དགེ་ལུགས་པའི་གི་སངས་རྒྱས་ཆོས་ལུགས་ལ་དོ་སྣང་ལང་ཡས་ཀྱི་གནས་བབ་ཅིག་ཆགས་རེད། དེ་དང་མཉམ་དུ། ང་ཚོའི་ངོས་ནས་དུས་སྐབས་དེའི་སྐབས་སུ་ཨོ་རོད་ལ་འབྲེལ་བ་བྱེད་ཡས་ཀྱི། ལག་པ་འཆང་ཡས་ཟེར་ན་འདྲ་འབྲེལ་བ་བཟོ་ཡས་ཀྱི་མཐུན་ལམ་བཟོ་ཡས་ཀྱི་དགོངས་པ་བྱེད་ཀྱི་འདུག་ཨ། དགེ་ལུགས་པའི་ངོས་ནས། རྒྱུ་མཚན་ག་རེ་ཟེར་ན་ཁོ། འབྲེལ་བ་མ་བཟོས་ན་ཡང་གཙང་པའི་གི་ལག་པ་འཆང་བ་ཡིན་ན་སྟོབས་ཤུགས་ཆེ་རུ་འགྲོ་གི་རོ་ཨ་དགྲ་ཕྱོགས་དེ་གཙང་པ་དེ། བྱས་ཙང་འདི་འདྲས་ཀྱི་གནས་བབ་ཐོག་ནས་ཨོ་རོད་ལབ་མཁན་དེ་དང། སོག་པོ་ཨོ་རོད་ཟེར་དེ་བོ་ཤིན་ཅང་ད་ཇུན་གར་ཡིན་ན་རེད་འདི་ཚོའི་རྒྱུད་པ་དེ་ཚོ་དང། ང་ཚོའི་བོད་ཀྱི་དགེ་ལུགས་པའི་གྲུབ་མཐའ་གཉིས་ཆིག་སྟོང་དྲུག་བརྒྱ་བཅུ་གཡས་གཡོན་དེ་ཚོ་ལ། ཚ་གན་ནོ་མིན་ཧན་ལབ་མཁན་བྱེད་པ་རེད་དེ་ག་རེ་ཟེར་ན། ང་ཚོའི་དེ་ཤག་གི་ཤིན་ཅང་རྒྱལ་རྒྱུད་འདི་ལ། ཆོས་འཆད་ག་བཏང། ཆོས་སྤེལ་ག་བཏང་རེད་ད། ང་ཚོས་དགེ་ལུགས་པའི་གི་མཐུན་ལམ་བཟོ་ག་ཟེར་ན་ད་ང་ཚོས་ཆོས་སྤེལ་ག་ཟེར་ན་འདི་ཚོ་དགེ་ལུགས་པའི་གི་བསྟན་པ་དང་འབྲེལ་བ་ཆེན་པོ་བཟོ་ག་འབྲེལ་བ་བཟོས་འདུག་བ། བྱས་ཙང་དེ་འདྲ་ཡིན་པ་སོང་ཙང་དགེ་ལུགས་པ་དང་དགའ་ལྡན་ཕོ་བྲང་གི་སྲིད་དབང་དབུ་མ་བརྙེས་གོང་ལ། དགེ་ལུགས་པ་དང་སོག་པོ་གཉིས་ཀྱི་བར་གི་གནས་སྟངས་འབྲེལ་བ་དེ་དཔེ་འཆམ་པོ་ཆགས་ཀྱོག་གི་འབྲེལ་བ་དེ་འདྲ་གནས་བབ་དེ་འདྲ་ཆགས་བསྡད་པ་རེད། ད་དེ་འདྲའི་དེ་འདྲའི་འབྲེལ་བ་ཞིག་མ་བཟོས་པ་ན་དུས་སྐབས་དེ་སུའི་བཀའ་བརྒྱུད་པ་དང་གཙང་པ་གཉིས་ཀྱི་དགེ་ལུགས་པ་གི་བསྟན་པ་དང་སྡེ་བ་སྐྱིད་ཤོད་པ་དང་སྡེ་བ་སྣེའུ་པ་ད་སྣེའུ་དང་ཕག་གྲུའི་ཉམས་ཆག་ཤོར་རེད་རོ། སྡེ་བ་སྐྱིད་ཤོད་པའི་གི་སྟོབས་ཤུགས་དང་དགེ་ལུགས་པའི་གི་བསྟན་པའི་ཐོག་ལ་དར་སྤེལ་གཏོང་ཡས་ཟེར་ན་འདྲ་ཁོ་ཅིག་གནོད་ཟེར་ན་འདྲ་ཅིག་གནོན་ཤུགས་ཅིག་གནས་སླེབས་ཡོད་དགོས་རོ།

དགའ་ལྡན་ཕོ་བྲང་གི་སྲིད་དབང་དབུ་བརྙེས་དང་ལྷག་པར་དུ་དབུ་བརྙེས་པའི་གི་བརྒྱུད་རིམ་ག་ལ་གང་འཚམ། དབུ་མ་བརྙེས་གོང་གི་བོད་པའི་གི་ཆབ་སྲིད་ཀྱི་ཅིག་གི་འགྱུར་འགྲོས་ཟེར་དགོས་རེད་གནས་སྟངས་འདིའི་ཐོག་འདི་ཚོ་ནང་ལ་ཨ་ནི་དུས་སྐབས་དེའི་གི་ང་ཚོའི་བོད་གི་ད་བྱང་ཤར་རྒྱལ་རྒྱུད་ལ་ཡོད་ཀྱོག་གི་སོག་པོ་ངོ་མ་ཡིན་པ་ན་ས་སྐྱའི་སྐབས་གི་ཧོར་ལབ་མཁན་གི་ཅིག་ཅིག་ང་ཚོའི་གི་ངོས་འཛིན་བྱེད་སའི་གི་ད་མི་རིགས་ཟེར་དགོས་རེད་རྒྱལ་ཁབ་ཟེར་དགོས་རེད་འདིའི་གི་རིགས་རྒྱུད་ཚོ་པ་འདི་ཚོ་དང་མཉམ་པོ་འབྲེལ་བ་ཞེ་བོ་བྱུང་ཡོད་རེད་ད་ལྷག་པར་དུ་ང་རང་ཚོ་བོད་པའི་གི་ལོ་རྒྱུས་ནང་ལ་ལྷག་པར་དུ་བོད་སིལ་བུ་ཐོར་བ་ནས་བྱས་རྗེས་བོད་པའི་གི་ལོ་རྒྱུས་ནང་ལ་དེ་འདྲ་ཆེན་པོ་ཧོར་ཟེར་མཁན་བཟོ་འདྲ་ཡང་མིན་ན་ང་ཚོའི་སོག་པོ་ཟེར་མཁན་བཟོ་འདྲ་འདི་གི་བོད་གི་ལོ་རྒྱུས་དང་འབྲེལ་འདྲིས་མང་པོ་ཞེ་བོ་ཡོད་པ་དང་བོད་གི་ཆོས་དང་རིག་གཞུང་འབྲེལ་འདྲིས་ཤུགས་ཆེ་བོ་ཡོད་པ་གང་ཞིག་ལ་འདི་གི་བོད་གི་ཆབ་སྲིད་གི་དུས་འགྱུར་མི་འདྲ་བའི་ནང་ལ་ཡོ་འཁྱོམ་ལུགས་ཅིག་དང་ཤུགས་རྐྱེན་ཟེར་ན་འདྲ་འདི་འདྲའི་གི་གནས་བབ་མང་པོ་ཞེ་བོ་ཞིག་སྤྲད་ཡོད་རེད། ད་དཔེ་བཤད་བྱས་ན་གནས་བབ་གཅིག་སྤྲད་སྟངས་གཅིག་ང་ཚོའི་ས་སྐྱའི་སྲིད་དབང་བོད་ལ་འཛུགས་ཐུབ་པ་འདི་གི་བོད་ཁམས་ཧྲིལ་པོ་གཅིག་ཏུ་གྲུབ་ཐུབ་ཡས་ཀྱི་གཅིག་གཅིག་གནས་བབ་ཅིག་བྱུང་བསྡད་ཡོད་རེད། དེ་ཡང་དུས་སྐབས་དེའི་སྐབས་ཀྱི་ག་རེ་ཟེར་ན། ཧོར་ལབ་མཁན་དེ་གི་ཧོར་དང་སོག་པོ་ལབ་མཁན་དེ་ལྟ་སྐོར་དུས་སྐབས་མི་འདྲ་བའི་ནང་ལ་མིང་འབོད་སྟངས་མི་འདྲ་བའི་གཅིག་མ་གཏོགས་པའི་གཞན་པའི་གི་ཁོ་གཉིས་ཀྱི་གཞི་བཅོལ་ས་ཟེར་ན་འདྲ་རྒྱུད་པའམ་འཕེལ་རིམ་ཟེར་ན་འདྲ་དེ་གཅིག་ལུས་ཆགས་བསྡད་འདུག་བྱས་ཙང་ད། ས་སྐྱས་ཀྱིས་བོད་ལ་དབང་བསྒྱུར་བྱེད་ཐུབ་ཡས་དང་བོད་གཅིག་གྱུར་བཟོས་པའི་ཀྱི་གནས་བབ་དེ་དག་ལ་ས་སྐྱ་དང་ཧོར་གཉིས་མཆོད་ཡོན་གྱི་འབྲེལ་བ་བྱུང་རྗེས་ཧོར་གྱིས་ཨ་ནི་ས་སྐྱའི་ཀྱི་མཆོད་པའི་ཡུལ་ས་སྐྱ་ལ་ཨ་ནི་སྦྱིན་བདག་གི་རྣམ་པའི་ཐོག་ནས་སྦྱིན་བདག་བྱས་རྗེས་སྟོབས་ཤུགས་དེ་ག་རེ་ཟེར་ན་རོགས་རམ་བྱས་རྗེས་བོད་ལ་དབང་བསྒྱུར་བྱས་ས་སྐྱས་བོད་ལ་དབང་བསྒྱུར་བྱེད་ཐུབ་ཡས་དང་དེ་ག་ནང་བཞིན་གྱི་བོད་དེ་ག་རེ་ཟེར་ན་ས་སྐྱའི་ཀྱི་དབང་བསྒྱུར་འོག་ལ་བཅུག་ཐུབ་པའི་ཀྱི་ཐོག་ལ་རྒྱབ་སྐྱོར་ཤུགས་ཆེ་བོ་ཞེ་བོ་བྱས་རྗེས་བོད་ཁམས་གཅིག་སྒྲིལ་བྱུང་བའི་གི་གནས་བབ་ཀྱི་ཐོག་ནས་ལེགས་ཆ་ལོ་གཅིག་བྱུང་ཡོད་རེད། ད་དུས་སྐབས་དེའི་སྐབས་སུ་ལེགས་ཆ་དང་མཉམ་དུ་ཡང་ཡང་ཞན་ཆ་ཟེར་ན་འདྲ་ང་ཚོས་སྐྱོན་ཡང་མང་པོ་ཞིག་ཤོར་བསྡད་པ་དེ་ཁོ་རང་བཞིན་གཅིག་རེད། ད་དེ་ག་ནང་བཞིན་གྱི་ད་ལམ་འགྲོ་ག་ལ། དགའ་ལྡན་ཕོ་བྲང་གི་སྲིད་གཞུང་དེ་དབུ་བརྙེས་དང་དེའི་ཐོག་ལ་སྔོན་མ་ཧོར་གྱི་ས་སྐྱ་དང་མཉམ་དུ་འབྲེལ་བ་བྱུང་བ་ནང་ལྟར་ཅིག་ད་ལམ་ཡང་ག་རེ་ཟེར་ན་དགའ་ལྡན་ཕོ་བྲང་གི་སྲིད་གཞུང་དབུ་བརྙེས་དེ་ལ་ཨ་ནི་ག་རེ་ཟེར་ན་སོག་པོ་གི་དགའ་ལྡན་ཕོ་བྲང་ན་འདྲ་དགེ་ལུགས་པའི་གི་ད་དུས་སྐབས་དེའི་སྐབས་སུ་དགའ་ལྡན་ཕོ་བྲང་གི་གཞུང་ཁོ་རང་ན་དབུ་བརྙེས་རྒྱུ་རུ་ཨ་དགེ་ལུགས་པའི་གི་གྲུབ་མཐའ་དེའི་ཐོག་ལ་ཨ་ནི་ཁོ་ཚོས་གི་མཆོད་ཡོན་གི་འབྲེལ་བ་བྱས་རྗེས་སོག་པོའི་གི་ཨ་ནི་དགེ་ལུགས་པའི་གི་མཆོད་ཡོན་གི་འབྲེལ་བ་དེ་ལ་བརྟེན་རྗེས་དེའི་གི་རྒྱབ་སྐྱོར་ལ་བརྟེན་རྗེས་ཨ་ནི་དགེ་ལུགས་པའི་གི་ད་གཙོ་བོ་དགའ་ལྡན་ཕོ་བྲང་དང་དགེ་ལུགས་པ་མཉམ་འབྲེལ་ཟེར་དགོས་རེད་ད་གང་བྱས་པའི་གཞུང་དེ་དགའ་ལྡན་ཕོ་བྲང་རེད་དེ་ཡིན་ན་ཡང་ད་དགའ་ལྡན་ཕོ་བྲང་གཞུང་དེ་ཁོ་པའི་དེ་གཏུར་དཀར་ཆུང་ནང་དགེ་ལུགས་པའི་གི་ཅིག་གྲུབ་མཐའི་གི་ཅིག་ཅིག་གནས་བབ་གི་དེ་འདྲའི་གི་ཐོག་ནས་ཅིག་དབང་བསྒྱུར་བྱས་པ་ཡིན་པ་སོང་ཙང་འདི་ཡི་གི་ཨ་ནི་བོད་ལ་དགའ་ལྡན་ཕོ་བྲང་གི་བོད་ལ་དབང་བསྒྱུར་བྱས་པ་དེ་ཡི་ཐོག་ལ་ཨ་ནི་ཧོར་གི་ས་སྐྱ་ལ་ནུས་པ་ཐོན་པ་ནང་ལྟར་སོག་པོས་གི་དགའ་ལྡན་ཕོ་བྲང་གི་སྲིད་གཞུང་དབུ་བརྙེས་ཡས་དང་དགའ་ལྡན་ཕོ་བྲང་གི་སྲིད་གཞུང་བོད་ཁམས་ཡོངས་ལ་ཡང་ཡས་ག་རེ་ཟེར་ན་ང་ཚོའི་ཁ་སང་འདི་ནི་ཕག་གྲུ་དང་རིན་སྤུངས་དང་གཙང་པ་འདི་ཚོས་གི་བོད་ཁམས་ཡོངས་ལ་དབང་བསྒྱུར་བྱེད་ཐུབ་ཡོད་མ་རེད་ས་སྐྱའི་ནང་ལྟར་བྱེད་ཐུབ་ཡོད་མ་རེད། དེ་འདྲ་དགའ་ལྡན་ཕོ་བྲང་ཀྱི་སྲིད་གཞུང་དུས་སྐབས་དེའི་ནང་ལ་ཡང་ཡང་ས་སྐྱ་ནང་ལྟར་གི་བོད་ཆོལ་ཁ་གསུམ། ཡང་མིན་ན་བོད་ཁྲི་སྐོར་བཅུ་གསུམ་ཟེར་གྱི་ང་ཚོའི་བོད་ཁམས་ཡོངས་ལ་དབང་བསྒྱུར་བྱེད་ཐུབ་པའི་གི་རྣམ་པ་བཏོད་ཡས་དེ་ལ་ཧོར་གྱི་ཤུགས་རྐྱེན་ལུས་ཞེ་བོ་ཅིག་སྤྲད་ཡོད་རེད། ད་ཤུགས་རྐྱེན་དང་དེ་འདྲའི་ཀྱི་ནུས་པ་ཐོན་པ་ནང་ལྟར་ཡང་དུས་མཚུངས་ང་ཚོ་ལ་དཀའ་ངལ་ཟེར་ན་འདྲ་བོད་པའི་གི་ཆབ་སྲིད་ཐོག་ལ་དོ་ཕོག་ཡང་མང་པོ་ཞེ་ཅིག་བཏང་ཡོད་ར་བ། བྱས་ཙང་འདི་འདྲ་ཡིན་དུས་སོང་ཙང་འགྲོ་ག་ལ། དུས་སྐབས་འདིའི་སྐབས་ཀྱི་ནི། སོག་པོ་འདི་གི་གནས་བབ་དེ་ག་འདྲ་རེད་གནས་སྟངས་ག་འདྲ་ཆགས་ཡོད་རེད། དེ་འདི་ང་ཚོས་ཤེས་རྟོགས་བྱས་དེ་ལ་ང་ཚོའི་གི་བོད་ཀྱི་ཆབ་སྲིད་འཕོ་འགྱུར་རིམ་པ་གཙང་པའི་འོག་ནས་དགའ་ལྡན་ཕོ་བྲང་རྒྱལ་ཁ་ཐོབ་ཡས་དེ་ག་ནང་བཞིན་གི་དགའ་ལྡན་ཕོ་བྲང་གི་སྲིད་དབང་སྲ་བརྟན་ཡོང་ཐུབ་ཡས་དེ་འདྲའི་ཀྱི་གནས་བབ་དེ་ལ་ལྟ་ཡས་དེ་ལ་ཨ་ནི་ཧོར་གི་སྔོན་མའི་གི་གནས་བབ་དེ་ས་སྐྱའི་གི་གནས་བབ་ནང་དག་ཅིག་ཡིན་པ་སོ་ག་རེ་ཟེར་ན་འབྲེལ་བ་ཡོད་པ་ནང་དག་གི་དེ་འདྲའི་ང་ཚོའི་གི་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་གནས་བབ་དེ་ཡག་པོ་ཅིག་ཧ་གོ་ཡས་ལ་སོག་པོའི་གི་གནས་བབ་དེ་ཡག་པོ་ཅིག་ཧ་གོ་ཡས་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་འདུག་བ་ད་དེ་འདྲ་བྱས་དུས་སྐབས་སུ་ན་ཁོ་ཚོའི་འགྱུར་འགྲོས་དེ་ག་འདྲ་ཅིག་འགྲོ་ཡོད་རེད་ཟེར་དུས་སྐབས་སུ་འགྲོ་ག་ལ་དེ་འདྲ་ང་ཚོའི་སོག་པོ་ལབ་མཁན་གྱི་གཞི་འཛིན་ས་གཙོ་བོ་དེ་ཧོར་གི་རྒྱུད་པ་དེ་རེད་ད་རྒྱུད་པ་དེ་ག་འདྲ་རེད་པས་ཟེར་ན་ཧོར་ལབ་མཁན་དེ་ལ་རྒྱ་ནག་གི་བྱས་ན་ཡོན་རྒྱལ་ཁབ་ལབ་ཀྱི་རེད་བ། ཡོན་ལབ་མཁན་དེ། ཆིག་སྟོང་ཉིས་བརྒྱ་དྲུག་ཅུ་ནས་བཙུགས་བྱས་ཆིག་སྟོང་སུམ་བརྒྱ་དྲུག་ཅུ་རེ་བརྒྱད་གཡས་གཡོན་བར་དུ་ཡོན dynasty ལབ་ཀྱི་རེད་བ་ཁོ་རང་ཚོ་ཡོན་ཟེར་ན་འདྲ་རྒྱ་ནག་གི་དེ་འདྲ་མ་རྒྱལ་ཐོག་ཅིག་ལ་དངོས་ཡོད་དེ་ལ་ཡོན་ལབ་མཁན་ཞིག་དངོས་རྩིས་ཡས་ལུགས་ཅིག་ཡོད་ར། བྱས་ཙང་འདི་ཆ་ཚང་ལུགས་ཅིག་སུས་དབང་བསྒྱུར་བྱས་བསྡད་ཡོད་རེད་ཟེར་ན།

དུས་སྐབས་དེའི་སྐབས་སུ་ད་རྒྱ་ནག་མིང་ལབ་མཁན་དེ་རྒྱ་ནག་གི་ཧན་མི་རིགས་རང་རེད་བ། ཧན་མི་རིགས་ཀྱི་ཅུང་ཡུང་ལབ་མཁན་འདི་གི་འགོ་ཁྲིད་བྱས་མིང་རྒྱལ་ཁབ་བཙུགས་ཡས་ཀྱི་གྲ་སྒྲིག་ལུགས་བྱེད་ཡོང་དུས་ཨ་ནི་ཐ་མ་དེ་ཅུང་ཡུང་གི་འགོ་ཁྲིད་པའི་འདི་གི་གྱེན་ལོག་ཟེར་ན་འདྲ་ཧན་མི་རིགས་ཀྱི་སྟོབས་ཤུགས་འདི་གི་ཨ་ནི་ཧན་ཁོ་རང་ལ་དབང་བསྒྱུར་བྱེད་མཁན་གྱི་ཨ་ནི་སོག་པོའི་གི་དཔོན་པོས་འགོ་ཁྲིད་པའི་གི་ཇིང་གིར་སན་ས་གན་གི་རྒྱུད་པས་འགོ་ཁྲིད་པའི་གི་ཐོ་གན་ཐེ་མུར་ལབ་མཁན་དེ་ད་རྒྱ་ནག་ལ་བསྡད་མ་ཐུབ་སྐབས་དུས་དེ་རྒྱལ་ས་དེ་སོག་པོའི་ཀྱི་རྒྱལ་ས་དེ་ཧོར་གྱི་རྒྱལ་ས་དེ་པེ་ཅིང་ལ་ཡོད་ར་པེ་ཅིང་ལ་བསྡད་མ་ཐུབ་བྱས་ཁོ་ཚོ་ག་པར་བྲོས་རྒྱུ་ཁེལ་རེད་ཟེར་ན་སོ་སུའི་གི་ལུང་པའི་གི་སྔོན་མའི་གི་ཕ་ཡུལ་ཅིག་ཡོད་ར་དེ་ལ་ཧོར་ཡུལ་རང་ལ་ཡར་བྲོས་རྒྱུ་ཁེལ་བསྡད་འདུག་བ་ད་ཧོར་ལ་ཡར་བྲོས་རྒྱུ་ཁེལ་བྱས་དུས་སྐབས་དེའི་སྐབས་སུ་ཐོག་མའི་དེ་ལ་ག་ལ་གང་འཚམ་གྱི་ཁོ་ཚོའི་གི་ཧོར། ཐུགས་ཁུར་ད་ང་ཚོས་ཀྱི་སོག་པོའི་ཡུལ་ལ་ཡར་སླེབས་བྱས་ཨ་ནི་ཁོ་རང་གི་མངའ་འོག་ལ་ཡོད་རྒྱུ་གི་སོག་རིགས་དེ་ཚོ་ག་ལ་གང་འཚམ་ཅིག་ཁོ་ཚོས་ཀྱི་ཅིག་གཅིག་གྱུར་ལུས་བཟོ་ཐུབ་བྱས། ད་རྒྱ་ནག་གི་ལོ་རྒྱུས་ནང་ལ་བྱས་ན་པེ་ཡོན་ལབ་མཁན་ཞིག་བཤད་ཀྱི་རེད་ཡོན་བྱང་མ་ལབ་མཁན་ཞིག་ཡོན་བྱང་མ་ལབ་མཁན་འདི་གཞི་རྩའི་ག་རེ་རེད་ཟེར་ན་སོག་པོ་ཀྱི་ཐོ་གན་ཐེ་མུར་གྱི་རྒྱུད་པས་འགོ་ཁྲིད་པའི་ཀྱི་ཨ་ནི་སྲིད་གཞུང་ཅིག་རེད་ད་ཡོན་དེ་ཉམས་ཆག་འགྲོ་ར་ཡོན་ཆེན་པོ་ཁོ་རང་ཉམས་ཆག་འགྲོ་ར། བྱས་ཙང་དེ་དེ་འདྲའི་འོག་ལ་བསྡད་ཡོང་དུས་སྐབས་སུ་ཧ་ལམ་དུས་ཚོད་ཀྱིས་ལོ་བརྒྱ་གཡས་གཡོན་ཅིག་སོག་པོ་སྤྱི་རྒྱལ་བོ་ལོ་བྱས་བྱས་བསྡད་བསྡད་ཡོད་རེད་བ། ད་དེ་ནས་སྤྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་གཡས་གཡོན་ཅིག་ལ་ཏ་ཡན་ཧན་ལབ་མཁན་གྱི་སོག་པོ་འདི་གི་སྔོན་མའི་ཀྱི་ད་སོག་པོ་ཐོར་ཀྱོག་ལུག་དེ་ཚོ་ཚང་མ་ལོ་གཅིག་གྱུར་གྱི་རྣམ་པ་ལུས་རེ་སུ་བཟོས་ཡོང་རྗེས་འཁོར་དེ་ལ་ཨ་ནི་གཞི་ནས་ཀྱི་དུས་སྐབས་དེའི་སྐབས་སུ་ཚོ་བ་ལུ་ཚོ་བ་ལུ་མང་པོ་ཞེ་པོ་བྱུང་རེད་ད་དཔེ་བྱས་ན་ང་ཚོའི་ནམ་རྒྱུན་བཤད་ཀྱི་སོག་པོ་ཚོ་ཆེན་བཞི་བཅུ་ཟེར་ཡག་བཟོ་འདྲ་དང་ཧོ་ཤོད་ཚོ་བ་བརྒྱད་ཟེར་གྱི་སྐད་ཆ་སོག་པོ་ལ་ཚོ་བ་མང་པོ་ཞེ་པོ་བྱུང་འདུག་པ་ལ་དཔེ་བྱས་ན་དེ་འདྲ་ང་ཚོའི་གི་སོག་པོ་ར་ཤི་ཡའི་ལ་བྱས་ན་ཐུ་བ་ཟེར་མཁན་བཟོ་འདྲ་དང་བུ་རེ་ཐུ་ཟེར་མཁན་བཟོ་འདྲ་དང་ད་ཁལ་མུག་ཟེར་ཡག་བཟོ་འདྲ་ར་འདི་འདྲས་ཀྱི་རིགས་མང་པོ་བྱུང་བ་རེད། ཧོ་ཤོད་ཟེར་དང་ཧལ་ཧ་ཟེར་ཟེར་རོ། བྱས་ཙང་ད་དེ་གནས་བབ་ག་འདྲ་ཅིག་གི་འོག་ནས་ཆགས་རེད་ཟེར་ན། ང་ཚོས་ཀྱི་བཙན་པོའི་རྒྱལ་ཁབ་འཐོར་ཞིག་ལ་ཕྱིན་རྗེས་ཨ་ནི་འོག་ཏུ་ལ་ཨ་ནི་ག་རེ་ཟེར་ན། དེ་འདྲའི་ཟེར་རྒྱུ་རེད་ལྷ་སའི་རྒྱལ་རྒྱུད་དང་ཙོང་ཁའི་རྒྱལ་རྒྱུད་དང་གུང་ཐང་རྒྱལ་རྒྱུད་དང་མངའ་རིས་རྒྱལ་རྒྱུད་དང་ཟེར་རྒྱུ་འོ་དེ་ནང་ལྷོ། ད་གཅིག་ཡོན་གྱི་སོག། གཅིག་སྒྲིལ་བྱེད་མཁན་གྱི་སོག་པོའི་གི་ཡོན་གྱི་ཟེར་ཟེར་ན་དེ་བོ་ཁྲི་བས་གི་ཡོན་འདི་འཐོར་ཞིག་ལ་འགྲོ་རྗེས་ཨ་ནི་སོག་རིགས་དེ་ཚོ་གི་དུམ་བུ་དུམ་བུ་དུམ་བུ་ལ་ག་རེ་ཟེར་ན་ཚོ་ཁག་ལོ་མང་པོ་ཞོ་ཅིག་ཆད་དད་དུ་ཨ། ཚོ་ཅང་ཤར་ནུབ་ཚང་མ་ལ་ད་དེའི་ནང་ནས་ཆེ་བ་ལོ་ཅིག་ག་རེ་ཆགས་བསྡད་རེད་ཟེར་ན་དུས་སྐབས་དེའི་སྐབས་སུ་སོག་པོ་ཆེ་བ་ལོ་ཅིག་ཚོ་དྲུག་ལབ་མཁན་ཅིག་ཡོད། ཚོ་དྲུག་དེ་ག་རེ་རེད་ཟེར་ན་ཧལ་ཧ་ལབ་མཁན་གྱི་སོག་པོ་གཅིག་ཡོད་རེད་ད་དེ་གཅིག་རེད་ཁོ་རང་ཚོ་སོག་པོ་ཚོ་དྲུག་ལབ་མཁན་དེ་ནི་གཅིག་ཆ་ཧར་ལབ་མཁན་གྱི་རྒྱུད་པ་གཅིག་རེད་གཅིག་ཨོ་ལན་ལབ་མཁན་གྱི་རྒྱུད་པ་གཅིག་ཡོད་གཅིག་ཨོར་ཏོ་ལབ་མཁན་ཅིག་ཡོད་རེད། གཅིག་ཐུ་མེད་ལབ་མཁན་ཅིག་ཡོད་རེད་གཅིག་ཁར་ཆིན་ཟེར་མཁན་ཅིག་དེ་འདྲས་བྱས་ཅིག་ཚོགས་པ་ཆེ་ལོ་ཅིག་དུས་སྐབས་དེའི་སྐབས་སུ་སོག་པོའི་གི་རིགས་ཆེན་པོ་སོག་ད་དེང་སང་བྱས་ན་སོག་པོ་ལ་གཉིས་དབྱེ་གི་རེད་སྟོད་སོག་དང་སྨད་སོག་བྱས་ཙང་དེ་ཚོ་ཕལ་མོ་ཆེ་ཅིག་སྨད་སོག་ཀྱང་རེད་སྟོད་སོག་ནང་ལ་ག་རེ་ཟེར་ན་ཨོ་རོད་ཚོ་བཞི་ལབ་མཁན་ཅིག་དབྱེ་གི་རེད། བྱས་ཙང་ད་དེ་ཚོ་གི་ད་དབང་བསྒྱུར་ལོ་ཅིག་ག་པར་ག་པར་བྱས་ཟེར་ན་ཧལ་ཧ་ལབ་མཁན་དེ་དུས་སྐབས་དེའི་སྐབས་སུ་རྒྱ་མི་གི་ནང་སོག་ཡིན་ན་ལབ་ཀྱི་འདུག། དེ་གི་ནང་སོག་དང་ཨ་ནི་དེ་འདྲ་གི་ང་ཚོས་གི་སོག་པོ་ཕྱི་སོག་ཡང་ལབ་ཀྱི་རེད་ང་ཚོས་བྱས་ན་མོང་གོ་རྒྱལ་ཁབ་ཟེར་མཁན་བཟོ་འདྲ་ཡང་མིན་ན་དེང་སང་རྒྱལ་ས་ཨུ་ལན་བ་ཏུར་ལ་བྱས་བཞག་པའི་ང་ཚོས་སོག་པོ་བྱོ་ར་བ་སོག་པོ་རང་བཙན་ཡིན་རྒྱུ་ཅིག་འོ་དེ་ཚོ་གི་གནས་བབ་དེ་ཚོ་ལ་ཁོ་ལ་ཧལ་ཧ་ལབ་མཁན་དེ་སྐབས་དེ་དུས་ཆགས་བསྡད་འདུག་པ་དེ་ག་ནང་བཞིན་གྱི་ཆ་ཧར་ལབ་མཁན་དེ་ག་པར་བྱས་ཡོད་ཟེར་ན་རྒྱ་ནག་གི་ད་ལྟ་ཧྲན་ཤིའི་ཞིང་ཆེན་ཟེར་མཁན་དང་ཧོ་པེ་ཞིང་ཆེན་ཟེར་མཁན་གྱི་ད་ཞིང་ཆེན་དེ་གཉིས་ཀྱི་བྱང་གི་ཕྱོགས་ལ་རྒྱ་ནག་ལྕགས་རི་རིང་པོ་གི་བྱང་ཕྱོགས་ལ་ཨ་ནི་ག་རེ་ཟེར་ན་སོག་པོ་ཆ་ཧར་ལབ་མཁན་དེ་བསྡད་ཡོད་རེད་ད་དེ་ག་ནང་བཞིན་གྱི་སོག་པོའི་ཚོ་བ་གཅིག་ཨུར་ཏོ་ལབ་མཁན་དེ་ག་པར་བསྡད་ཡོད་རེད་ཟེར་ན་དེང་སང་གི་རྒྱ་ནག་གི་དབྱེ་བས་ཀྱི་ནང་སོག་ལབ་མཁན་དེ་དེ་དང་ཨ་ནི་འདི་གི། མཁར་སྔོན་པོ་ལབ་མཁན་ཡོད་རེད་ད་དོན་དུ་བྱས་ན། རྨ་ཆུའི་འགྲམ་རྒྱུད་ཀྱི་མར་འགྲམ་རྒྱལ་རྒྱུད་དེ་ཚོ་ལ་ཡོད་རྒྱུ་དེ་ལ་ཨུར་ཏོ་སི་བཤད་ཀྱི་ཡོད་རེད། ད་དེ་ག་ནང་བཞིན་གྱི་སོག་པོ་ཚོ་དྲུག་ནས་ཐུ་མེད་ལབ་མཁན་དེ་དེང་སང་གི། ནང་སོག་ལབ་མཁན་གྱི་མཁར་སྔོན་པོ་ད་དེང་སང་བྱས་ན་ནང་སོག་རང་སྐྱོང་ལྗོངས་ཟེར་མཁན་གྱི་ལྟེ་གནས་དེ་ག་རང་མཁར་སྔོན་པོ་ལབ་མཁན་དེ་སོག་པོའི་སྔོན་མའི་གི་ལྟེ་གནས་མཁར་སྔོན་པོ་སྔོན་པོ་ལབ་བཞིན་པ་འོ་དེ་ལ་ཆགས་བསྡད་ཡོད་རེད་ཐུ་མེད་ལབ་ཡག་གི་རྒྱུད་པ་དེ།

རཱ་ཤི་ཡ་མཉམ་པོ་འབྲེལ་བ་ཤུགས་ཆེ་བས་ཁོ་ཚོར་རང་བཞིན་གྱིས་སོག་པོ་དང་རཱ་ཤི་ཡའི་གི་ས་མཚམས་ནས་ཚུར་ག་ལ་གང་འཚམས་ཚུར་ད་གནས་ལུ་སྤོ་གིན་སྤོ་གིན་སྤོ་གིན་བྱས་ནས་ཚུར་ལས་སྐྱོར་བྱེད་འགྲོ་བ། དེ་ལ་ཇུན་གར་ཟེར་མཁན་བཟོ་འདྲ་དང། སོག་པོ་ཇུན་ཐུག་གི་གར། ཐོག་མེད་ཉེ། ལ་སོག་པོ་ཇུན་གར་ལབ་མཁན་ཅིག་ཡོད་རེད། དེའི་ཕྱེད་ཨ་ནི་ཐོག་མེད། ཐོག་མོག་ལབ་མཁན་ཅིག་ཡོད་རེད་ཨ་ནི་ཐོར་གོད་ལབ་མཁན་ཅིག་ཡོད་རེད་ཨ་ནི་ཧོ་ཤོ་ཐུ་ལབ་མཁན་དེ་ཡོད་རེད། ཧོ་ཤོ་ཐུ་ལབ་མཁན་དེ་ད་ལྟ་ང་ཚོ་ཡི་གུ་ཤྲི་གི་རྒྱུད་པར་ཆགས། བྱས་ཙང་ད་འདིའི་ནང་ནས་ང་ཚོ་ལ་བོད་པ་ལ་འབྲེལ་བ་ཡོད་ཀྱོག་གི་སོག་པོ་དེ་སུ་ཡོད་རེད་ཟེར་ན་ཇུན་གར་དེ་དང་ཧོ་ཤོད་ལབ་མཁན་དེ་ཡོད་རེད། ལྷོ་ཤོད་ལ་ཉེ་དེ། སྐབས་དེ་དུས་ག་པར་ཆགས་བསྡད་ཡོད་རེད་ཟེར་ན་དེ་འདྲ་གི་ཤིང་ཅང་གི་ཐེན་ཧྲན་རི་བོ་ལབ་མཁན་ཅིག་གཞས་ཅིག་བཏང་གི་འདུག་ཨ། ཤིང་ཅང་ཡུ་གུར་རང་སྐྱོང་ལྗོངས་ཀྱི་གཞས་ཅིག་བཏང་ནས་རི་བོ་ཐེན་ཧྲན་ཐེན་ཧྲན་ལབ་མཁན་ཅིག་ལབ་ཀྱི་འདུག་ང་ཚོ་ལ་ལྟད་མོ་དེ་འདྲ་ཅིག་དང་ཡོད། རྒྱ་ནག་གིས་བཟོས་ཀྱོག་ཨོ་འདི་གི་ས་ཁུལ་དེ་ལ་དབང་བསྒྱུར་བྱེད་ཀྱི་རེད། ཧོ་ཤོད་ལབ་མཁན་དེ་བསྡད་ས་གཙོ་བོ་དེ་ཤིང་ཅང་གི་རྒྱལ་ས་ཨུ་རུ་མུ་ཅི་ལབ་མཁན་ཞིག་འདུག་བ། འདི་གི་ས་ཁུལ་དེ་ལ་བསྡད་ཡོད་རེད། བྱས་ཙང་འདི་གཉིས་དང་ང་ཚོ་འབྲེལ་བ་ཡོད་པ་རེད། གོང་གི་སོག་པོ་ཚོ་དྲུག་ལབ་མཁན་དེ་ནི་ཧལ་ཧ་དང་ང་ཚོ་འབྲེལ་བ་ཡོད་པ་རེད། དེ་ག་ནང་བཞིན་ཆ་ཧར་དང་འབྲེལ་བ་ཡོད་པ་རེད། ཐུ་མེད་ལབ་མཁན་དེ་དང་འབྲེལ་བ་ཞེ་པོ་ཡོད་རེད། བྱས་ཙང་ད་དེ་དུས་ཀྱི་སོག་པོ་དེ་ཚོ་ཐ་ཐོར་སིལ་བསྡད་ཡོད་པ་རེད། སོག་པོ་དེ་ཚོ་ཐུག་སིལ་ཐོར་བསྡད་དུས་སྐབས་སུ་སོག་པོ་དེ་ཚོ་དང་ག་རེ་འབྲེལ་བ་ཡོད་པ་རེད་ཟེར་ན། བོད་ཀྱི་སངས་རྒྱས་ཆོས་ལུགས་མཉམ་པོ་འབྲེལ་བ་བྱས་ཡོད་པ་རེད། སྔ་མ་ནས་བྱས་ཏེ་འབྲེལ་བ་ཡོད། ས་སྐྱ་ནས་བྱས་ནས་མཆོད་ཡོན་གྱི་འབྲེལ་བ་བྱས་ནས། ཁོ་ཚོའི་སོག་པོ་དེ་ཚོ་ཁ་ཤས་ནང་ཆོས་བྱེད་ཀྱི་ཡོད་རེད་ཁ་ཤས་ནང་ཆོས་མ་བྱེད་པའི་ག་རེ་ཟེར་ན་ད་ང་ཚོའི་གི་གནམ་བདག་ཆོས་ལུགས། རྒྱ་ནག་གི་ཅིག་ཆོས་ཡོད། དེ་འདྲའི་ཆོས་དེ་འདྲ་བྱེད་ཀྱི་ཡོད་རེད། ད་དེའུ་སི་གནས་བབ་དེ་འདྲ་ཆགས་བསྡད་ཡོད་དུས་སུ་དུས་སྐབས་འདི་གི་གནས་བབ་འདི་སྐབས་སུ་ད་བོད་དང་ཐོག་མར་འབྲེལ་བ་ཡོང་མཁན་གྱི་སོག་པོ་དེ་སུ་རེད་ཟེར་ན་སོག་པོ་ཐུ་མེད་ལབ་མཁན་དེ་རེད། དེ་ག་འདྲ་སེ་འབྲེལ་བ་བྱུང་རེད་ཟེར་ན་ཁོ་སྤྱིར་བཏང་གི་སོག་པོའི་གི་སྤྱི་དཔོན་ལོ་བཞི་ལ་བཅུ། ཨ་ནི་ཁོ་གི་རྒྱུད་པ་དེ་ཨ་ཏན་ཁང་ལབ་མཁན་དེ་རེད། ཨ་ཏན་ཁང་ང་ཚོའི་སོག་པོ་ཨ་ཏན་ཁང་ལབ་མཁན་བྱུང་བ། ཨ་ཏན་ཁང་དང་བོད་གཉིས་ག་དུས་འབྲེལ་བ་བྱུང་རེད་ཟེར་ན་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་དྲུག་སྐབས་སུ་ཨ་ནི་ང་ཚོའི་གི་སོག་པོ་ཨ་ཏན་ཁང་ལབ་མཁན་འདི་གི་ང་ཚོའི་གི་དགེ་ལུགས་པའི་གྲུབ་མཐའ་ལ་འབྲེལ་བ་བྱེད་བཞིན་བྱུང་རྗེས་ཨ་ནི་བོད་ཀྱི་བླ་མ་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་སོག་ཡུལ་ལ་གདན་འདྲེན་ཞུ་ཡི་གནས་བབ་བྱུང་བ། ལོ། ཨ་ནི། ད་ལྟ་ད་ཡང་ང་ཚོ་ནི་དུས་ཚོད་ཀྱིས་རྐྱེན་པས་ལེ་ཚན་འདི་ད་ག་མཚམས་བཞག་རིང་སྐྱིད་སྟོབས་ལགས་ཀྱིས་ཡང་ང་ཚོར་གནས་ཚུལ་ཁག་ཞིབ་ཕྲ་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་བ་ཡིན།